གནས་སྐབས་ཀྱི་ཉམས་ལེན་དང་རྗེས་དང་ཐུན་མཚམས་ཀྱི་གནས་སྐབས་ཀྱི་ཉམས་ལེན་ནོ། དང་པོ་ལ་གཉིས། བྱམས་པ་བསྒོམ་པ་དང་སྙིང་རྗེ་བསྒོམ་པའོ། དང་པོ་ནི། གཏོང་ལེན་གཉིས་པོ་སྤེལ་མར་སྦྱང། གཏོང་ལེན་གཉིས་པོ་སྤེལ་མར་སྦྱང། ཞེས་གསུངས་ཏེ། ལུས་ལོངས་སྤྱོད་དགེ་རྩ་གཞན་ལ་བཏང་བའི་སྒོ་ནས། བྱམས་པ་སྒོམ་པ་ལ་ཐོག་མར་ཕན་ཡོན་བསམ་ན། སྤྲོ་བ་ཤུགས་དྲག་སྐྱེ་བར་འགྱུར་བས་ཕན་ཡོན་ནི། ཏིང་ངེ་འཛིན་གྱི་རྒྱལ་པོ་ལས་བྱེ་བ་ཁྲག་ཁྲིག། བྱེ་བ་ཁྲག་ཁྲིག་དཀྲིགས་པའི་ཞིང་དག་ན། མཆོད་པ་རྣམ་མང་དཔག་མེད་ཇི་སྙེད་པ། སྐྱེས་མཆོག་རྣམས་ལ་དེ་ཡིས་རྟག་མཆོད་པས། བྱམས་པའི་སེམས་ཀྱི་གྲངས་དང་ཆར་མི་ཕོད་ཅེས་དངོས་པོ། རྒྱ་ཆེ་བའི་རྒྱུ། མཐར་ཐུག་པའི་ཞིང་ལ་ཟ། དངོས་པོ། མཐར་ཐུག་པའི་ཞིང། མཐར་ཐུག་པའི་ཞིང་ལ་དུས་རྟག་ཏུ། དུས་རྟག་ཏུ་མཆོད་པ་བྱས་པ་ལས་བསོད་ནམས་ཆེས་ཆེ་བར་གསུངས་པ་དང། འཇམ་དཔལ་གྱི་ཞིང་བཀོད་ལས་ཀྱང། བྱང་ཤར་མཚམས་ན་སངས་རྒྱས་དབང་ཕྱུག་ཆེན་པོའི་འཇིག་རྟེན་གྱི་ཁམས་སྟོང་གིས་བརྒྱན་པ་ཞེས་བྱ་བ་དེ་ན་དགེ་སློང་འགོག་པ་ལ་ཞུགས་པའི་བདེ་བ་བདེ་བ་བཞིན་དུ་སེམས་ཅན་རྣམས་ཀྱང་བདེ་བ་དང་ལྡན་ནོ། དེར་ལོ་བྱེ་བ་བརྒྱ་སྟོང་དུ་ཚངས་སྤྱོད་སྤྱད་པས་ནི་ཞིང་འདིར་ཐ་ན་སེ་གོལ་གཏོགས་པའི་ཡུན་ཙམ་དུ་སེམས་ཅན་ཐམས་ཅད་ལ་བྱམས་པའི་སེམས་བསྐྱེད་ན་སྔ་མ་ལས་བསོད་ནམས་ཆེས་མང་དུ་བསྐྱེད་ན་གང་ཉིན་མཚན་དུ་གནས་པ་གང་ཉིན་མཚན་དུ་གནས་པ་ལྟ་ཅི་སྨོས་ཞེས་བཤད་པ་དང། རིན་ཆེན་ཕྲེང་བ་ལས། རྫེའུ་ཚོས་སུམ་བརྒྱའི་ཁ་ཟས་དག་ཉིན་རེ་དུས་གསུམ་སྦྱིན་པས་ཀྱང་བྱམས་པ་ཡུད་ཙམ་ཐང་གཅིག་གི་བསོད་ནམས་དག་ལ་ཆར་མི་ཕོད་ལྷ་མི་བྱམས་པར་འགྱུར་བ་དང་དེ་དག་འགྱུར་བ་དང་དེ་དག་ཀྱང་ནི་སྲུང་བ་དང། ཡིད་བདེ་བ་དང་བདེ་མང་དང་དུག་དང་མཚོན་གྱིས་གནོད་མེད་དང། འབད་པ་མེད་པར་དོན་ཐོབ་པ་དང་ཚངས་པའི་འཇིག་རྟེན་སྐྱེ་འགྱུར་ཏེ། གལ་ཏེ་གྲོལ་བར་མ་གྱུར་ཀྱང་བྱམས་ཆོས་ཡོན་ཏན་བརྒྱད་ཐོབ་བོ་ཞེས་གསུངས་ཏེ། བྱམས་པ་ཡོད་ན་ལྷ་མི། བྱམས་ཤིང་ངང་གིས་འདུ་བ་དང། རྒྱལ་བས་ཀྱང་བདུད་སྡེ་བྱམས་པའི་སྟོབས་ཀྱིས་ཕམ་པར་མཛད་པས་སྲུང་བའི་མཆོག་ཏུ་འགྲོ་བ་སོགས་སོ། ལུས་ལོངས་སྤྱོད་དགེ་རྩ་བཏང་བའི་སྒོ་ནས་བྱམས་པ་བསྒོམ་པ་གང་ནས་ཤེས་སྙམ་ན་སྤྱོད་འཇུག་ལས་བྱང་ཆུབ་ཀྱི་སེམས་མཆོག་བསྐྱེད།

ཕྱིར་དེ་དག་ལ་གཏོང་ཚུལ། གསུང་རབ་ནས་བཤད་ཚུལ་འོག་ཏུ་འཆད་དོ། གཉིས་པ་བཏང་བའི་དགོས་པ་ནི། བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་རྫོགས་པར་བྱ་བའི་ཕྱིར། ལུས་ལོངས་སྤྱོད་དགེ་རྩ་བཏང་སྟེ་སྤྱོད་འཇུག་ལས་བདག་གི་ལུས་དང་ལོངས་སྤྱོད་དང། དུས་གསུམ་དགེ་བ་དུས་གསུམ་སྐྱེས་པ་རྣམས་སེམས་ཅན་ཀུན་གྱི་དོན་སྒྲུབ་ཕྱིར་ཕངས་པ་མེད་པར་གཏང་བར་བྱ་ཞེས་གསུངས་སོ། དེ་དག་གི་ནང་ནས་ལུས་གཏོང་བ་ནི་ཤ་ཁྲག་སོགས་མི་གཙང་བའི་རྣམ་པར་བྱས་ནས་སྤྱིར་བཏང་དུ་མི་རུང་ལ། དེ་དག་དོན་དུ་གཉེར་བ་ལ་ནི་གཏོང་བའི་ཚུལ་འོག་ཏུ་འཆད་དོ། འོ་ན་ལུས་ཇི་ལྟར་གཏོང་ན། སྡོང་པོ་བཀོད་པའི་མདོ་ལས། བདག་ཉིད་འགྲོ་བ་ཐམས་ཅད་ཀྱི་ཉེ་བར་འཚོ་བའི་ཡིད་བཞིན་གྱི་ལུས་སུ་གྱུར་ནས། བདག་ཉིད་འགྲོ་བ་ཐམས་ཅད་ཀྱི་ཉེ་བར་འཚོ་བའི་ཡིད་བཞིན་གྱི་ལུས་སུ་གྱུར་ནས་ཞེས་དང། རྡོ་རྗེ་རྒྱལ་མཚན་གྱི་མདོ་ལས་འབྱུང་བ་ཆེན་པོ་བཞི་ནི་སྒོ་སྣ་ཚོགས། ཚུལ་སྣ་ཚོགས་རྣམ་གྲངས་སྣ་ཚོགས་ནས་སེམས་ཅན་ཐམས་ཅད་ཉེ་བར་འཚོ་བ་དེ་བཞིན་དུ་བྱང་ཆུབ་སེམས་དཔའ་བདག་ཉིད་ཀྱི་ལུས་ཀྱང་སེམས་ཅན་ཐམས་ཅད་ཀྱི་ཉེ་བར་འཚོ་བའི་གཞིར་འགྱུར་ཞེས་དང་སྤྱོད་འཇུག་ལས། སེམས་ཅན་རྣམས་དོན་བསྒྲུབ་པའི་ཕྱིར་ཡིད་བཞིན་གྱི་ནི་ལུས་སུ་བསྒྱུར་ཞེས་གསུངས་པ་ལྟར་གང་ལ་གང་འདོད་ཀྱི་རྣམ་པ་རྣམ་པར་གཏོང་བ་སྟེ། སྤྱོད་འཇུག་ལས། མུ་གེའི་བསྐལ་པ་བར་མའི་ཚེ། བདག་ནི་ཟས་དང་སྐོམ་གྱུར་ཅིག། སེམས་ཅན་ཕོངས་ཤིང་བཀྲེན་པ་ལ་ཡོ་བྱད་མཁོ་དགུ་སྣ་ཚོགས་མདུན་ན་ཉེ་བར་གནས་གྱུར་ཅིག་ཅེས་དང། བདག་ནི་མགོན་མེད་རྣམས་ཀྱི་མགོན། ལམ་ཞུགས་རྣམས་ཀྱི་དེད་དཔོན་དང། བརྒལ་འདོད་རྣམས་ཀྱི་གྲུ་དང་ནི། གཟིངས་དང་ཟམ་པ་ཉིད་དུ་གྱུར། གླིང་དོན་གཉེར་ལ་གླིང་དང་ནི། མར་མེ་འདོད་ལ་མར་མེ་དང། གནས་མལ་འདོད་ལ་གནས་མལ་དང། བདག་ནི་ལུས་ཅན་བྲན་འདོད་པ་ཀུན་གྱི་བྲན་དུ་གྱུར་པར་ཤོག། རིག་སྔགས་གྲུབ་དང་བུམ་པ་བཟང། དཔག་བསམ་གྱི་ནི་ཤིང་དག་དང། ས་སོགས་འབྱུང་བ་ཆེན་པོ་དང། ནམ་མཁའ་བཞིན་དུ་རྟག་པར་ཡང། སེམས་ཅན་དཔག་ཏུ་མེད་པ་ཡི། རྣམ་མང་ཉེར་འཚོའི་གཞིར་ཡང་ཤོག། དེ་བཞིན་ནམ་མཁའི་མཐས་གཏུགས་པའི་སེམས་ཅན། ཁམས་ལ་རྣམ་ཀུན་དུ།

ཞེས་དང་བྱང་ཆུབ་སེམས་དཔའི་ས་ལས། བྱང་ཆུབ་སེམས་དཔའ་རྣམས་དབེན་པར་སོང་སྟེ་ནང་དུ་བསྡུས་ནས་བསམ་པ་དག་ཅིང་སྙིང་ཐག་པ་སྙིང་ཐག་པ་ནས་སྙིང་ཐག་པ་ནས་དང་བའི་ཀུན་དུ་རྟོག་པ་དག་གིས་སྦྱིན་པར་བྱ་བའི་ཆོས་རྣམ་པ་སྣ་ཚོགས་རྒྱ་ཆེན་པོ་དཔག་ཏུ་མེད་པ་དག་མོས་ཤིང། སེམས་ཅན་རྣམས་ལ་སྦྱིན་པ་དག་སྟོབ་པར་བྱེད་དོ་སྟོབ་པ་སྟེར་བར་བྱེད། སྦྱིན་པ་དག་སྟོབ་པར་བྱེད་དེ་དེས་བྱང་ཆུབ་སེམས་དཔའ་ཚེགས་ཆུང་བསོད་ནམས་དཔག་ཏུ་མེད་པ་འཕེལ་བར་འགྱུར་རོ། དེ་ནི་བྱང་ཆུབ་སེམས་དཔའ་ཤེས་རབ་ཆེན་པོ་ཞེས་བྱང་ཆུབ་སེམས་དཔའ་ཤེས་རབ་ཆེན་པོ་དང་ལྡན་པའི་སྦྱིན་པའོ་ཞེས་གསུངས་པ་ལྟར་སེམས་པ་འདི་ལ་གཉིས་བཅུད་བཏང་བ་དང། བཅུད་ལ་བཏང་བ་སྣོད་ལ་བཏང་བ་དང་པོ་ལ་གཉིས། ལམ་ལ་མ་ཞུགས་པའི་གང་ཟག་ལ་དབུལ་བ་དང་ལམ་ཞུགས་ཀྱི་གང་ཟག་ལ་དབུལ་བའོ། དང་པོ་ནི། རང་རེ་ལུས། ཡང་སོས་ལ་སོགས་པའི་ཚ་དམྱལ་བརྒྱད། ཆུ་བུར་ཅན་ལ་སོགས་པ་གྲང་དམྱལ་བརྒྱད། ཉི་ཚེ་བ་དང་ཉེ་འཁོར་བའི་སེམས་ཅན་དམྱལ་བ་ཇི་སྙེད་ཡོད་པ་རྣམས་ལ་བཏང་བས་དམྱལ་བ་ཇི་སྙེད་ཡོད་པ་རྣམས་ལ་བཏང་བས་དེ་ཐམས་ཅད་ཀྱི་གསེར་འགྱུར་གྱི་རྩིས། ལྕགས་གསེར་དུ། ལྕགས་གསེར་དུ་བྱེད་པ་ལྟར། འཕགས་པའི་ནོར་བདུན་གྱིས་ཕྱུག་པའི་མཐོ་རིས། ཡོན་ཏན་བདུན་ལྡན་གྱི་དལ་འབྱོར་གྱི་ལུས་ཤ་སྟག་ཐོབ་པར་བསམ་མོ། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ལས། ཟས་གོས་སོགས་གང་ལ་ཅི་འདོད་པ་འབྱུང་བ་ལྟར་ཡིད་བཞིན་གྱི་ལུས་སུ་བྱས་པ་ལས་དམིགས་ཡུལ་དེ་དག་ལ་ཁ་ཟས་རོ་བརྒྱ་པ་གོས་སྟོང་ཕྲག་བརྒྱ་པ་ཁང་པ་བརྩེགས་པ་ལྔ་བརྒྱ་པ་སྨོན་ལམ་གཅིག་ཏུ་བྱས་པའི་གྲོགས་ཕུན་སུམ་ཚོགས་པ་སྟེ་གང་གིས་ལོངས་སྤྱོད་པའི་རྟེན། ཡུལ་གང་ལ་ལོངས་སྤྱོད་པའི་ལོངས་སྤྱོད་གང་དང་ལྷན་ཅིག་གི་ལོངས་སྤྱོད་པའི་འཁོར་ཕུན་སུམ་ཚོགས་པ་ཐམས་ཅད་ཀྱང་ཐེག་པ་ཆེན་པོའི་ཕུན་སུམ་ཚོགས་པ་ཐམས་ཅད་ཀྱང་ཕུན་སུམ་ཚོགས་པ་ཐམས་ཅད་ཀྱང་ཐེག་པ་ཆེན་པོའི་དམ་པའི་ཆོས་སྒྲུབ་པའི་མཐུན་རྐྱེན་དུ་འགྱུར་བར། བསམ་མོ། བསམ་མོ། མཐུན་རྐྱེན་དུ་འགྱུར་བར། ཐེག་པ་ཆེན་པོ་མཐུན་རྐྱེན་དུ་འགྱུར་བར་བསམ་མོ། དེ་བཞིན་དུ་ཕྱིའི་རྐྱེན་གཙོ་བོ་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པས་དགྱེས་བཞིན་དུ་རྗེས་སུ་འཛིན་པ། གང་ལ་ཐོས་བསམ་བྱ་བའི་གཞི། མདོ་སྔགས་ཀྱི་གསུང་རབ་ལ་སོགས་པ་ཕྱིའི་རྐྱེན་རྣམས་དང་ནང་གི་རྐྱེན་དད་སོགས་དམ་པའི་ནོར་བདུན། ཚུལ་ཁྲིམས་ལ་སྤྱོད་པ་སོགས་བསླབ་པ་རིན་པོ་ཆེ་གསུམ་སྟེ། མདོར་ན་བྱམས་སྙིང་རྗེའི་རྩ་བ་ཅན་གྱི་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་ཏེ་སྤྱོད་པ་ཕ་རོལ་ཏུ་ཕྱིན་པ་དྲུག་སྤྱད་པས་ཚོགས་གཉིས་མཐར་ཕྱིན། མཐར་ཕྱིན་ཏེ། སངས་རྒྱས་ནས་ཐམས་ཅད་ཀྱང་སེམས་རྒྱུད་ཆོས་སྐུའི་བདེ་བ་དང་ལྡན་པར་བསམ་མོ། དེ་བཞིན་དུ་ཕྱོགས་བཅུའི་འཇིག་རྟེན་གྱི་ཁམས། ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མཐའ་ཡས་མུ་མེད་པ་ན། འཇིག་རྟེན་གྱི་ཕྱོགས་བཅུ་རྒྱུད་ཀྱི་ཡང་སྟེ་དེ་གོང་ལ་དམྱལ་བ། དམྱལ་བར་བྱེད་ད་ཡང་ཡི་དྭགས་རིགས་ཡིན་པས་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མུ་མེད་པ་ན་ཡི་དྭགས་ཀྱི་རིགས་ཀྱི་ཡི་དྭགས་ཀྱི་རིགས་ཀྱི་སུམ་ཅུ་རྩ་དྲུག་གིས་བསྡུས་པའི་སེམས་ཅན་ཇི་སྙེད་ཡོད་པ་རྣམས་ལ་ལུས་བཏང་བས་སྔར་བཞིན་སངས་རྒྱས་ནས་ཆོས་སྐུའི་བདེ་བ་དང་ལྡན་པར་བསམ་མོ། དེ་བཞིན་དུ་འཇིག་རྟེན་གྱི་ཁམས་ཀྱི་དུད་འགྲོ། བྱིངས་ན་གནས་པ་དང་ཁ་འཐོར་བ་རྣམས་ལ་བཏང་བས་ཀྱང་དེ་ལྟར་བསམ་མོ། དེ་བཞིན་དུ་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་ན་གླིང་བཞི་གླིང་ཕྲན་བརྒྱད་ན་མིའི་འགྲོ་བ་པ་མི་ཁོམ་པའི་སྐྱེ་གནས་སུ་སོང་བ་དང་གཞན་ཡང་ཚེ་འདི་ལ་ཐར་ལམ་སྒྲུབ་པའི་སྐལ་བ་མེད་པ་རྣམས་ལ་ལུས་བཏང་བས་སྔར་བཞིན་བསམ་མོ། ཚེ་འདི་ལ་ཐར་ལམ་སྐྱེ་བའི་སྐལ་བ་དང་ལྡན་པའི་མི་རྣམས་ལ་ལུས་བཏང་བས། ལམ་བསྒྲུབ་པའི་ཕྱིའི་རྐྱེན་རྣམས་དང་ནང་གི་བསམ་པའི་རྐྱེན་ཐམས་ཅད་ཚང་ནས་སྔར་ལྟར་གྱུར་པར་བསམ་མོ། དེ་བཞིན་དུ་རྒྱལ་ཆེན་རིགས་བཞི་ལ་སོགས་པའི་འདོད་ལྷ་རིགས་དྲུག་ཚངས་རིས་ནས་འབྲས་བུ་ཆེ་བའི

ཐར་ལམ་ལ་མ་ཞུགས་པ་དང། ཐར་ལམ་ལ་མ་ཞུགས་པའི་སེམས་ཅན་རྣམས་རེ་རེ་ལ་ཡང་ལུས་ཚང་བ་རེ་བཏང་བས་སྔར་བཞིན་དུ་གྱུར་པ་དང། སྲིད་པ་བར་མ་དོ་ན་གནས་པའི་སེམས་ཅན་རྣམས་ལ་བཏང་བས་དེ་བཞིན་དུ་བསམ་མོ། ཁྱད་པར་དུ་རང་ལ་གནོད་པ་བྱེད་པའི་རིགས་ལ་གཏོང་བའི་ཚུལ་ནི་རང་གི་ལུས་ལས་ཟས་གོས་གནས་ཁང་སོགས་ཕྱིའི་རྐྱེན་སྣ་ཚོགས་བྱུང་བར་སྤྲུལ་ལ། གནོད་བྱེད་ཐམས་ཅད་ཇི་སྙེད་དུ་བྱང་ཆུབ་ཀྱི་སེམས་ཀྱི་ལྕགས་ཀྱུས་བཀུག་ལ། དེ་རྣམས་ལ་འདི་ལྟར་བདེན་པ་བདར་ནས་སྦྱིན་པར་བྱ་སྟེ། འདི་ལྟར་ཁྱེད་ཅག་གིས་ཐོག་མ་མེད་པའི་དུས་ནས་རང་ཅག་གི་མ། ལན་གྲངས་དུ་མར་བྱས། ལན་གྲངས་དུ་མར་བྱས། དེའི་གནས་སྐབས་སུ་ནུས་ཚད་ཀྱི་ཕན་པ་ཐམས་ཅད་ཀྱི་སྒོ་ནས་སྒོ་བཏགས་གནོད་པ་དང་སྡུག་བསྔལ་དུ་མ་ལས་སྐྱོབ་པའི་དྲིན་ཅན་དུ་འདུག་ཨང་སྙམ་པའི་ཤེས་པ

མི་ལ་ཉེ་པོ་བྱེད། ཨོ་ཉེ་པོ་བྱེད། ཨོ་ཉེ་པོ། ཨོ། ཉེ་དུང་ཤེས་པ་དུང་དུང་བ་ཟེར་ན་ཤེས་པ་ཉེ་དུང་བ་བསྐྱེད་ལ། གཞན་ཡང། ཐོག་མ་མེད་པ་ནས་ཁོ་བོ་ཅག་གིས་ཁྱེད་རྣམས་ཀྱི་ཤ། ཤ་ཟོས་ཁྲག་འཐུང་རུས་པ་མུར་པགས་པ་གྱོན། པགས་པ། གྱོན། གྱོན། པགས་པ་གྱོན། གྱོན། རྒྱབ་བསད་མིན་འགྲོ་པགས་པ་གྱོན། རྒྱབ་བསད་འཕྲོག་པ་ཟེར་ན།
རྒྱབ་བསད་འཕྲོག་པ་ལ་སོགས་པ་རྒྱབ་བསད་རྒྱབ་པགས་པ་གྱོན། དེ་ནས་རྒྱབ་བསད་རྒྱབ་བསད་པ་འདི་རང་མིན་འགྲོ། རྒྱབ་བསད་འཕྲོག་པ་ལ་སོགས་པ་དུ་མའི་ལན་ཆགས་པས་ན། ད་རེས་དེ་དག་གི་ལན་ཆགས་དང། དྲིན། འཇལ་བ། ཁོ་བོ་ལ་བབ། ཁྱེད་ལ་དབང་བས་ཁྱེད་ཅག་ཟས་འདོད་པ་ལ་ནི་ཟས་གོས་འདོད་པ་ལ་ནི་གོས་གནས་ཁང་འདོད་པ་ལ་ནི་གནས་ཁང། གྲོགས་དང་འཁོར་གཡོག་འདོད་པ་ལ་ནི་འཁོར་གཡོག་ཞལ་གྱི་ནང་ནས་ཀྱང་དཀར་གསུམ་འདོད་པ་ལ་ནི་དཀར་གསུམ་མངར་གསུམ་འདོད་པ་ལ་ནི་མངར་གསུམ། ཤ་ཁྲག་གི་རྣམ་པར་འདོད་པ་ལ་ནི་དེ་དག་གི་རྣམ་པར་འགྱུར་བར་བསམས་ལ། ལྟོས་པ་མེད་པར་ཁྱེད་ཅག། ལྟོས་པ་མེད་པར་ཁྱེད་ཅག་ཤ་འདོད་པས་ནི་ཤ་ཟོ། ཁྲག་འདོད་པས་ནི་ཁྲག་འཐུང། རུས་པ་འདོད་པས་ནི་རུས་པ་མུར། པགས་པ་འདོད་པས་ནི་པགས་པ་གྱོན། རིངས་ན། རིངས་ན། རིངས་ན་མིན་འགྲོ་རིངས་ན་རྗེན་པ། མི་རིངས་ན་ཚོས་པ་ཟོ། རིངས་ན། རིངས་ན་རྗེན་པ་ཟེར་ན་འགྲིག་གི་ཡོད་ན། རིངས་ན་ཟིང་གེ་ནི། རྗེན་པ་ཟེར་ན་འགྲིག་གི་ཡོད་ན་ཟིང་གེ་རྗེན་པ་མིན་འགྲོ། རྗེན་པ་ཟོ། མི་རིངས་ན་མ་འགྲིག། མི་རིངས་ན་བཙོས་ལ་ཚོས་ལ་ཟོ། ཞེས་ལྷུག་པར་བཏང་ངོ། དེ་ལྟར་ལུས་བཏང་དང་གོ། ག་རེ་བྱིན་གྱིས་ཟིན་པའི་བསམ་བློའི་ཆེབས་སུ་བསམ་བློ་གོམས་དང་གོ། བསམ་བློ་དེ་འདྲའི་གོམས། དེ་ལྟར་ལུས་དེ་ལྟར་ལྷུག་པར་བཏང་ངོ། དེ་ལྟར་བཏང་ཞིང་ཡུལ་དེ་དག་གིས་ལོངས་སྤྱད་པའི་གནས་སྐབས་སུ་ལུས་འགྲངས་སེམས་ཚིམ། བཀྲེས་སྐོམ་དབུལ་ཕོངས་ཀྱི་སྡུག་བསྔལ་དང་བྲལ། ལུས་འགྲངས་ཟེར་ན་ག་ཟེར་ཡོང། ལ། འགྲངས་ལུས་འགྲངས་ཟེར་ན། ལུས་ལུས་འགྲངས་ལུས་གྲོད་པ་གོ་ཁེངས། ཨ་ལས་ལ། གྲོད་པ་འགྲངས་པ་བཙུགས་བྱས་ཟེར་ན་འུ་རེ་ད། ང་བས། ཨོ་གོ་སོ་ཁེངས། ལུས་འགྲངས་ཨོ་དེ་སུ་ཆེ་གཏོང། བཀྲེས་སྐོམ་དབུལ་ཕོངས་ཀྱི་སྡུག་བསྔལ་དང་བྲལ་གནོད་སེམས་གདུག་པ་དང། སྡིག་པའི་བསམ་པ་ཐམས་ཅད་ཉེ་བར་ཞི། གཞན་ཕན་བྱང་ཆུབ་ཀྱི་སེམས་རྒྱུད་ལ་འཁྲུངས་ཏེ་ཚོགས་གཉིས་མཐར་ཕྱིན་ཏེ་སེམས་རྒྱུད་ཆོས་སྐུའི་བདེ་བ་དང་ལྡན་པར་བསམ། ཁྱད་པར་དུ་ལ་དགྲ་ལ་བསམ་དང་གོ། ཇི་སྐད་དུ།

གཏང་བར་བྱ་སྟེ། དེ་ལྟར་ཤར་ཕྱོགས་འཇིག་རྟེན་གྱི་ཁམས་གངྒཱའི་ཀླུང་གི་བྱེ་མ་སྙེད་ན་སེམས་ཅན་ཇི་སྙེད་ཡོད་པ་ཐམས་ཅད་ལ་ལུས་བཏང་བས་སྔར་བཞིན་བྱུང་བར་བསམ། དེ་བཞིན་དུ་ཕྱོགས་མཚམས་ལྷག་མ་རྣམས་ལ་ཡང་འདྲ་བར་ཤེས་པར་བྱའོ། ད་དེ་སྐད་དུ་ལམ་ལ་མ་ཞུགས་པ་ཚོ་ལ་བདག་འཛུགས་དགོས་པའང་མ་བས། འོ་ད་གཉིས་པ། ལམ་ཞུགས་ཀྱི་གང་ཟག་ལ་ཡང་དབུལ་བས་ན་ལུས་དབུལ་བའི་ཚུལ་ནི། ཐེག་པ་དམན་པའི་གང་ཟག་རྣམས་ལ་ལུས་གང། གང་ཅི་འདོད་འབྱུང་གི་ཡིད་བཞིན་གྱི་ལུས་ཀྱི་རྣམ་པར་ཕུལ་བས་སྐུ་ཚེ་དེ་ཉིད་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་གོ་འཕང་མངོན་དུ་བྱེད་པར་ནུས་པའི་ཕྱི་ནང་གི་རྒྱུ་རྐྱེན་ཚོགས་པ་ཚང་བ་རེ་རེ་རྙེད་དེ། གོམས་པས་ཚོགས་གཉིས་མཐར་ཕྱིན་ཏེ་སེམས་རྒྱུད་ཆོས་སྐུའི་བདེ་བ་དང་ལྡན་པར་བསམ། ཐེག་པ་ཆེན་པོའི་ཚོགས་སྦྱོར་ས་བཅུ་པ་ལ་གནས་པའི་བྱང་ཆུབ་སེམས་དཔའ་ཆེན་པོ་རྣམས་ལ་ནི་ལུས་སྔར་བཞིན་དུ་དམིགས་ཏེ་ཕུལ་བས་ཚོགས་གཉིས་མཐར་ཕྱིན་ཏེ་སེམས་རྒྱུད་ཆོས་སྐུའི་བདེ་བ་དང་ལྡན་པར་བསམ་མོ། རྩ་བ་དང་བརྒྱུད་པར་བཅས་པའི་དཔལ་ལྡན་བླ་མ་དམ་པ་རྣམས་དང་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མཐའ་ཡས་མུ་ཐུག་མེད་པ་ན་བཞུགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ལ་ལུས་སྔར་བཞིན་དུ་བསམ་སྟེ་ཕུལ་བས་དེ་དག་རེ་རེའི་དྲུང་དུའང་ལུས་དུ་མར་སྤྲུལ། ལུས་རེ་རེ་ལ་ཡང་ཡན་ལག་དང་ཉིང་ལག་དུ་མར་སྤྲུལ་ཏེ་རྒྱུ་དང་འབྲས་བུའི་ཡོན་ཏན་ལས་བརྩམས་ཏེ་ཕྱག་འཚལ་བ་དང། ཡིད་བཞིན་གྱི་ལུས་ལས་མཆོད་པའི་ཚོགས་རབ་འབྱམས་བསམ་གྱིས་མི་ཁྱབ་པར་དམིགས་ཏེ་ཕུལ་བས་དེ་རྣམས་ཀྱི་ཐུགས་རྒྱུད་ལ་ཟག་པ་མེད་པའི་བདེ་བ་ཆེན་པོ་འཁྲུངས་པར་བསམ་སྟེ་སྤྱོད་འཇུག་ལས། བདེ་བ་ཆེན་པོ་འཁྲུངས་པར་བསམ་སྟེ་སྤྱོད་འཇུག་ལས། སེམས་ཅན་རྣམས་ཀྱིས་ལན་མང་དུ་སངས་རྒྱས་ཐམས་ཅད་མཆོད་བྱེད་ཅིང། སངས་རྒྱས་བདེ་བ་བསམ་ཡས་ཀྱིས་རྟག་ཏུ་བདེ་དང་ལྡན་གྱུར་ཅིག། བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་འགྲོ་དོན་ཐུགས་ལ་དགོངས་འགྲུབ་ཤོག། མགོན་པོ་ཡིས་ནི་གང་དགོངས་པ། སེམས་ཅན་རྣམས་ལའང་དེ་འབྱོར་ཤོག། དེ་བཞིན་རང་སངས་རྒྱས་རྣམས་དང། ཉན་ཐོས་རྣམས་ཀྱང་བདེ་གྱུར་ཅིག་ཅེས་སོ། སྭཱ་དེ་ནི་མཆོད་པ་ནི། སེམས་ཅན་སེམས་ཅན་རྣམས་ཀྱིས་ལན་མང་དུ། སངས་རྒྱས་ཐམས་ཅད་མཆོད་བྱེད་ཅིང། སངས་རྒྱས་བདེ་བ་བསམ་ཡས་ཀྱིས་རྟག་ཏུ་བདེ་དང་ལྡན་གྱུར་ཅིག།

དེ་བཞིན་རང་སངས་རྒྱས་རྣམས་དང། དེ་བཞིན་རང་སངས་རྒྱས་རྣམས་དང། ཉན་ཐོས་རྣམས་ཀྱང་བདེ་གྱུར་ཅིག་ཅེས་སོ། བཅུད་ལ་བཏང་བའི་ཚུལ་བཤད་ཟིན་དེ་སྐད་དུ་བཅུད་ལ་བཏང་འཇུག་གོ། བཅུད་ལ་ལུས་བཏང་འཇུག་གོ་ཚར་རྗེས་ད་གཉིས་པ། སྣོད་ལ་ཡང་ལུས་བཏང་རྒྱུ་སྣོད་ལ་ལུས་བཏང་བའི་ཚུལ་ནི། རང་རེའི་ལུས་ཡིད་བཞིན་གྱི་ལུས་ཀྱི་རྣམ་པར། ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མཐའ་ཡས་མུ་མེད་པའི་མཐའ་ཡས་མུ་མེད་པའི་སྣོད་ཀྱི་ཞིང་རྣམས་ལ་བཏང་བས། སྣོད་ཀྱི་འཇིག་རྟེན་མ་དག་པ་སྡོང་དུམ་ཚེར་མ་གྱོ་མོ། གྱོ་མོ་གསེག་མ་ངམ་གྲོག། གྱོ་མོ་སེང་གེའི་མཐའ་གྱོ་མོ་གསེག་མ། གྱོ་མོ་སེང་གེ་ནི་མཚོ་ཡི་མཐའ།

ངམ་གྲོག་གཡང་ས་ལ་སོགས་པ་མ་དག་པའི་སྣོད་ཐམས་ཅད་གནས་གྱུར་ཏེ། སྣོད་ཀྱི་འཇིག་རྟེན་གྱི་ཁམས་རྣམས་ཀྱང་རིན་པོ་ཆེ་སྣ་ཚོགས་རིན་པོ་ཆེ་སྣ་ཚོགས་ཀྱི་རང་བཞིན་ལག་མཐིལ་ལྟར་མཉམ་པ།

རིན་པོ་ཆེའི་ཕ་གུས་བརྩིགས་པ། གསེར་དང་དངུལ་དང་མུ་ཏིག་གི་ཕྱེ་མས་གྲམ་བུར་བདལ་བ། ཨུཏྤ་ལ་དང་ཀུ་མུ་ཏ་དང་པདྨ་འགྱིང་ཞིང་ལྡེམ་པས་ཁེངས་པ། ཆུ་བྱ་སྣ་ཚོགས་སྐད་སྙན་པར་སྒྲོག་པ། དགའ་ཞིང

བསམ་ཞིང་ཞིང་དེ་དག་ན་ཡོད་པའི་བཅུད་ཀྱི་སེམས་ཅན་ལ་དེ་ལྟ་བུའི་ཕུན་ཚོགས་འབྱོར་པ་ལས་ང་རྒྱལ་དང་རྒྱགས་པ་དང། དྲེགས་པ་འབྱུང་བའི་རྐྱེན་དུ་སྐད་ཅིག་ཀྱང་མ་སོང་ཞིང་བྱང་ཆུབ་སྒྲུབ་པའི་མཐུན་རྐྱེན་ཤ་སྟག་ཏུ་འགྱུར་བར་བསམ་སྟེ་སྤྱོད་འཇུག་ལས་ཐམས་ཅད་དུའང་ས་གཞི་དག་གསེག་མ་ལ་སོགས་མེད་པ་དང། ལག་མཐིལ་ལྟར་ནི་མཉམ་བཻ་ཌཱུརྱའི། རང་བཞིན་འཇམ་པོར་གནས་གྱུར་ཅིག། ལུས་ཅན་ཀུན་གྱིས་བྱ་དང་ནི། ཤིང་དང་འོད་ཟེར་ཐམས་ཅད་དང། ནམ

རང་གི་ལོངས་སྤྱོད་ཟས་གོས་གནས་མལ་འཁོར་གཡོག་སོགས་ཅི་དང་ཅི་འདོད་པ་ཐམས་ཅད་ཡིད་བཞིན་གྱི་ཡིད་བཞིན་གྱི་ལོངས་སྤྱོད་དུ་སྤྲུལ་ཏེ། ཞིང་དེ་དག་རྣམས་ལ་རྒྱས་པར་ཕྱེ་སྟེ་སྔར་བཞིན་བཏང་བས་དེ་དག་རེ་རེའི་རྐྱེན་ལས་ཀྱང་འཇིག་རྟེན་དང། འཇིག་རྟེན་ལས་འདས་པའི་ལོངས་སྤྱོད་བསམ་གྱིས་མི་ཁྱབ་པ་འབྱུང་ཞིང། དེ་རྣམས་ཀྱང་རྫོགས་པའི་བྱང་ཆུབ་ཐོབ་པའི་རྒྱུ་ཚོགས་ཤ་སྟག་བྱུང་ནས། སངས་རྒྱས་ཏེ་སེམས་རྒྱུད་ཆོས་སྐུའི་བདེ་བ་དང་ལྡན་པར་བསམ་མོ། བླ་མ་དང་སངས་རྒྱས་བཅོམ་ལྡན་འདས་རྣམས་ལ་ཡིད་བཞིན་ཡིད་བཞིན་གྱི་ལོངས་སྤྱོད་ཀྱི་རྣམ་པར་ཕུལ་བས་ཐུགས་རྒྱུད་ལ་ཟག་པ་མེད་པའི་བདེ་བ་ཁྱད་པར་ཅན་འཁྲུངས་པར་སེམས་པ་ནི་སྔར་བཞིན་ནོ། དེ་ཡི་ལོངས་སྤྱོད་དང་དང།

ད་ལྟ་བ་དང་མ་འོངས་པ་འབྱུང་བར་འགྱུར་བ་རྣམས་གཏོང་བ་ཡིན། དགེ་བ་ནི་དུས་གསུམ་གྱིས་བསྡུས་པ་ཐམས་ཅད་གཏང་དུ་རུང་ཟེར་ལུས་ལོངས་སྤྱོད་གཉིས་ལ་དེ་ནི་ད་ལྟ་བ་དང་མ་འོངས་པ་འབྱུང་བར་འགྱུར་བ་འདི་གཏོང་བ་མ་གཏོགས་པ་འདས་ཟིན་པ་འདི་ཞིག་ནས་མེད་པས་བཏང་ཡས་མེད། ད་དགེ་རྩ་ལ་ཡིན་ན་གསུམ་ཆར་བཏང་རྒྱུ་ཡོད། འདས་པའི་དགེ་རྩ་དང་མ་འོངས་གང་པོ་འདི་འདྲའི་ནུབ་པའི་དགེ་བ་ནི་དུས་གསུམ་གྱིས་བསྡུས་པ་ཐམས་ཅད་གཏང་དུ་རུང་སྟེ། འདས་པའི་དགེ་བའི་ས་བོན་ཡོད། འདས་པའི་འདས་པའི་དགེ་བའི་ས་བོན་ནམ་བག་ཆགས་གཏང་དུ་ཡོད་ལ། ད་ལྟ་བ་དང་མ་འོངས་པ་ནི་སངས་རྒྱས་མ་ཐོབ་ཀྱི་བར་གྱི་དགེ་བ་ཐམས་ཅད་དུ་རུང་སྟེ་སྤྱོད་འཇུག་ལས། སྤྱོད་འཇུག་ལས།

བསགས་ཏེ། བསོད་ནམས་ཡེ་ཤེས་ལས་བྱུང་བའི། དམ་པ་སྐུ་གཉིས་ཐོབ་པར་ཤོག། ཅེས་དང། དགེ་བ་འདི་ཡིས་སྐྱེ་བོ་ཀུན། ད་དགེ་བ་འདི་ཡིས་སྐྱེ་བོ་ཀུན། ཟེར་སྤྱོད་འཇུག་ནང་བཞིན་བྱས་སོང་ན། དགེ་བ་འདི་ཡིས་སྐྱེ་བོ་ཀུན། དུས་གསུམ་གྱི་དགེ་བ་གང་པོར་གོ་ན་འགྲིག་གི་འདུག་གོ།
དགེ་བ་འདི་སྒྲ་འཇུག་ས་ཅི། དགེ་བ་འདི་ཡིས་སྐྱེ་བོ་ཀུན། ད་ནམ་མཁའ་མཛོད་ཀྱི་མདོ་ལས་བདག་གི་དགེ་བའི་རྩ་བ་གང་ཡིན་པ། བདག་ལྟར་བདག་གི་དགེ་བའི་རྩ་བ་གང་ཡིན་པ་ཟེར་ན་དུས་གསུམ་དུ་བསགས་པའི་དགེ་བ་གང་པོར་གོ་སོང་གང་ཡིན་པ། དེ་སེམས་ཅན་ཐམས་ཅད་ཀྱི་ཉེ་བར་འཚོ་བར་མི་འགྱུར་བར་མ་གྱུར་ཅིག། ཅེས་གསུངས་པ་དགེ་རྩ་གཏོང་བའི་ཚུལ་ཡིན་ལ་དེ་ཡང་དགེ་རྩ། སྟོབས་ཆུང་བ་དེ་ཡང་དགེ་རྩ།

ཙམ་ཡན་ཆད་བྱང་ཆུབ་ཀྱི་སེམས་རིན་པོ་ཆེ་རྒྱུད་ལ་སྐྱེས་པ་ལ་སོགས་པའི་དགེ་རྩ་སྟོབས་ཆེ་བ་ཐམས་ཅད་ཀྱང་གོང་དུ་བཤད་པའི་ཞིང་གི་རིམ་པ་དེ་དག་ལ་ཆ་ཚང་བ་རེ་རེ་བཏང་བས་ཡུལ་དེ་དག་ཐམས་ཅད་ཀྱི་ཚེ་འདི་ཉིད་ལ། སངས་རྒྱས་མངོན་དུ་སངས་རྒྱས་མངོན་དུ་བྱེད་པའི་རྒྱུ་རྐྱེན་ཚོགས་པ་ཚང་བ་རེ་རེ་རྙེད་ཚོགས་གཉིས་མཐར་ཕྱིན། སངས་རྒྱས་ནས་སེམས་རྒྱུད་ཆོས་སྐུའི་བདེ་བ་དང་ལྡན་པར་བསམ་མོ། དེ་ལྟར་གཏོང་བའི་བསམ་པ་སྦྱངས་ཀྱང། དེ་ལྟར་གཏོང་བའི་བསམ་པ་སྦྱངས་ཀྱང་ཅི་ཞིག་བསམ་པ་དེ་ལྟར་གཏོང་བའི་བསམ་པ་སྦྱངས་ཀྱང་ཅི་ཞིག་ཕན་སྙམ་ན། ད་ལྟ་གཏོང་སེམས་ཀྱི་མོས་པ་མ་སྦྱངས་ན། ད་གཟོད་ཆུང་ངུ་ལ་ཡང། ད་གཟོད་ཆུང་ངུ་ཆུང་ངུ་ཡང། དངོས་སུ་གཏོང་བ་ལ་གེགས་སུ་འགྱུར་བར་ལག་བཟང་གིས་ཞུས་པ་ལས་གསུངས་ལ། གཏོང་སེམས་གདོང་ལ་གཏོང་སེམས་སྤེལ་དགོས། སྤྱོད་འཇུག་རང་ལ་ཡོད་པ་སྦྱིན་པ་དང་གཙོ་བོ་གཏོང་སེམས་སྤེལ་དགོས་ཡིན། གཏོང་སེམས་སྤེལ་དགོས་མིན་པ་བཞིན་སེམས་ཅན་ཐམས་ཅད་ཀྱི་ཚེ་ནི་སྦྱིན་པའི་རེ་བ་སྐོང་ཐུབ་ཡས་དེ་མེད་པས། གཏོང་སེམས་དེ་གདོང་ལ་མ་སྤེལ་ན་འདི་ནུ་ལ་ནུ་གོ། མཇུག་དེ་ནི་བཟོད་པ་ད། ད་གཟོད་ཟེར་ན་ནམ་ཞིག་ན་སེང་གེ། མཇུག་ཆ་ལ་དེ་ནི་ཆུང་ངུ་གཅིག་གིས་ཆུང་ངུའི་དངོས་པོ་གཅིག་གཏོང་བ་ལ་ཡང་དེ་ནི་སེར་སྣ་བྱས་གཏང་ཐུབ་ཀྱི་མེད་པར་བསམ་པ་དེ་དང་པོ་ནས་སྦྱངས་ན་ཅི། དེ་ཀྱེ་རེ་དེ་སྦྱངས་ཡས་དེ་གནད་ཆེན་དུ་འཁྲིད་པ་ནོར་བར་བསམ་པ་དེ་མ་སྦྱངས་ན། གེགས་སུ་འགྱུར་བར་ལག་བཟང་གིས་ཞུས་པ་ལས་གསུངས་ལ། ད་ལྟ་ནས་གཏོང་སེམས་སྦྱངས་ཤིང་གོམས་པར་བྱས་ན། གོམས་པ་ངང་དུ་འགྱུར་བའི་དབང་གིས་ལུས་ལ་སོགས་པ་དངོས་སུ་གཏོང་བ་ལ་དཀའ་བ་ཅི་ཡང་མེད་པར་འགྱུར་ཏེ། ཟེར་བ་དེ་ནི་ལུས་ལ་སོགས་པ་གཏོང་བ་ལ་ཡང་དཀའ་བ་དག་སྤྱོད་འཇུག་ལ་དེ་འདྲ་ཞིབ་ཕྲ་འདུག་ག། དེ་ལས་བྱང་ཆུབ་སེམས་དཔའི་སྤྱོད་པའི་ཉམས་ལེན་དེ་ནི་ལུས་ལོངས་སྤྱོད་གཏོང་ཡས་དེ་འདྲ་ཡོང་གི་མི་འདུག་ད་དེ་འདྲའི་གཏོང་ཡས་མེད་ན་ཨ་ལས་གདོང་ལ་ཆུང་ཆུང་གཏོང་བ་དེ་ལ་གོམས་པ་བྱས། དེའི་རིམ་པས་རིམ་པས་གོམས་སོང་ན་དེ་ནི་ལུས་བཏང་དགོས་པ་དང་པོ་ནས་ལུས་བཏང་དགོས་དང་དེ་འདྲ་བྱེད་དགོས་མེད།

བྱས། ད་ལྟ་ད་ལྟ་གཏོང་སེམས་སྦྱངས་ཤིང་གོམས་པར་བྱས་ན་གོམས་པ་ངང་དུ་འགྱུར་བའི་དབང་གིས་ལུས་ལ་སོགས་པ་དངོས་སུ་གཏོང་བ་ལ་དཀའ་བ་ཅི་ཡང་མེད་པར་འགྱུར་ཏེ་ཏིང་འཛིན་རྒྱལ་པོ་ལས་ཇི་ལྟར་དེ་ལྟར་མང་དུ་མི་བྱེད། ཇི་ལྟ་ཇི་ལྟར་མང་དུ་མིས་བརྟགས་ན་དེ་ལ་གནས་པའི་རྟོག་པ་དེ་དག་ནི་དེ་བཞིན་དུ་ནི་དེ་ལ། སེམས་གཞོལ་འགྱུར་ཞེས་དང། འཕགས་པ་དཔའ་བོའི་ཞལ་ནས། གཞན་ཕན་ལས་ལ་མཐུ་མེད་ཀྱང་དེའི་བསམ་པ་རྟག་ཏུ་བྱ། གང་ལ་དེ་ནི་ཡོད་གྱུར་པ། དེ་ལ་དོན་གྱིས། དེ་ལ་དོན་གྱིས་ཞུགས། ཟེར་བ་འདུག་ཟེར་བསམ་པ་དེ་སྦྱངས་སོང་ན།

མཐོང་ཞིང་ཐོས་སམ་རྗེས་སུ་དྲན་ཡང་རུང། རེག་གམ་གཏམ་དུ་བརྗོད་པ་ཙམ་གྱིས་ཡང་རྣམ་པ་ཀུན་ཏུ་འགྲོ་ལ། ཕན་པ་ནི་བདེ་དང་ལྡན་པ་རྟག་ཏུ་བགྱིད་གྱུར་ཅིག། བདེ་དང་ལྡན་པ། རབ་བསྐྲུན་ལ་སོགས་དཔེ་ཟླ་མང། རབ་བསྐྲུན་ཡང་དེ་མིན་ནི། ཨེ་ཡི་སྐྱེས་རབས་ཀྱི་ནི། ཐོས་ཤིང་ཁ་སང། མཐོང་ཞིང། ཐོས་སམ། རྗེས་སུ་དྲན་ཡང་རུང། གསུམ་བྱས། རེག་གམ། གཏམ་དུ་བརྗོད་པ། ཙམ་གྱིས་ཀྱང། ཅེས། རེག་པ། གཏམ་དུ་བརྗོད་པ་ཙམ་གྱིས་ཀྱང་རྣམ་པ་ཀུན་ཏུ་འགྲོ་ལ་ཕན་པ་ནི་བདེ་དང་ལྡན་པ་རབ་ཏུ་བགྱིད་གྱུར་ཅིག། གཉིས་ལ་བྱས་ཟེར་ན་སྔགས་ཚིག་ཅིག་ལ་ཆུང་མ་སོགས་ནི་འགྲེལ་ཆེན་རེག་པ་གཏམ་དུ་བརྗོད་པ་ཙམ་གྱིས་ཀྱང་རྣམ་པ་ཀུན་ཏུ་འགྲོ་ལ་ཕན་པ་ནི་བདེ་དང་ལྡན་པ་རྟག་ཏུ་བགྱིད་གྱུར་ཅིག་ཅེས་སོ། སྐྱེས་རབས་ལས་མཐོང་ཞིང་ཐོས་སམ་མཐོང་ཞིང་མཐོང་བ་དང་ཐོས་པ་དང་རྗེས་སུ་དྲན་པ་དེ་འདྲ་གི་དྲན་པ་བྱེད། ད་དེ་རེག་པ་དང་གཏམ་དུ་བརྗོད་པ། ཙམ་གྱིས་ཀྱང་འགྲོ་ལ་ཕན་པ་ནི་བདེ་དང་ལྡན་པ་རྟག་ཏུ་བགྱིད་གྱུར་ཅིག། ཕར་སེམས་ཅན་ལ་སྨོན་ལམ་རྒྱག་པར་བྱེད། སེམས་ཅན་གྱིས་སངས་རྒྱས་མཐོང་བར་ཤོག་ཟེར་ཡས་ལ་སོགས་པ། སངས་རྒྱས་ཀྱི་གསུང་ཐོས་པར་ཤོག་ཟེར་ཡས་ལ་སོགས་པ། སངས་རྒྱས་ཀྱི་གསུང་རྗེས་སུ་དྲན་པར་ཤོག་ཟེར་ཡས་ལ་དེ་འདྲའི་གྱི་སྨོན་ལམ་རྒྱག་པ་དེ་ཚོ་ལས་གཟིགས་ཡོག་མ་ནི། སེམས་ཅན་ལ་བཏང་ན་འགྲིག་ཡོག་པ། སེམས་ཅན་གྱི་སངས་རྒྱས་ཀྱི་དེ་ནི་རེག་གམ། ཡང་ན་མེད་ན་དེ་ནི་དེ་འདྲའི་གྱི་འུ་རེག། རེག་གམ་གཏམ་དུ་བརྗོད་པ། རེག་པ། བྱང་ཆུབ་སེམས་དཔའི་ཐབས་མན་གང་ཟག་དེ་འདྲའི་གི། ཕྱག་དབང་བྱེད་པ། ལག་པ་རེག་པ་ལ་སོགས་པ་དེ་ཚོ་ལས་དེ་ཡོད་པ། བྱང་ཆུབ་སེམས་དཔའི་ཕན་ཡོན་ཡོད་པ། ད་སེམས་ཅན་བདེ་བར་གྱུར་ཅིག་ཟེར་མཁན་གྱི་དེ་འདྲ་གི་གཏམ་དུ་བརྗོད་པ་དང། དེ་འདྲ་བྱས་པ་དེ་ཚོ་ཡང། བདེ་དང་ལྡན་པར་བདེ་དང་ལྡན་པ་རྟག་ཏུ་བགྱིད་གྱུར་ཅིག་ཅེས་སོ། རྣམ་པ་ཀུན་ཏུ་འགྲོ་བ་ལ་ཕན་པ་ནི་རྣམ་པ་ཀུན་ཏུ་འགྲོ་བ་ལ་ཕན་པ་ནི་བདེ་དང་ལྡན་པ་རྟག་ཏུ་བགྱིད་གྱུར་ཅིག།

ལ་ཁོ་ཚོ་དྲན་གྱི་མི་འདུག་ག་ཅེས་སོ། དེ་ལྟར་སེམས་ཅན་ཐམས་ཅད་ལ་བསམ་པ་ཐག་པས་བཏང་བས་ཡུལ་སེམས་ཅན་ཇི་སྙེད་པ་དེ་སྙེད་ཀྱི་ངོས་ནས་བསོད་ནམས་ཀྱི་ཚོགས་དཔག་ཏུ་མེད་པ་བདེ་བླག་ཏུ་རྫོགས་ཏེ། རིན་ཆེན་ཕྲེང་བ་ལས་དེ་སྐད་བརྗོད་པའི་བསོད་ནམས་གང། གལ་ཏེ་དེ་ནི་གཟུགས་ཅན་གྱུར། ནམ་མཁའི་ཁམས་ནི་ཀུན་གང་སྟེ་དེ་ནི་དེ་བས་ལྷག་པར་འགྱུར། འདི་ནི་བཅོམ་ལྡན་འདས་ཀྱིས་གསུངས། གཏན་ཚིགས་ཀྱང་ནི་འདི་ལ་སྣང། སེམས་ཅན་ཁམས་ནི་ཚད་མེད་ལ། ཕན་འདོད་ཀྱང་ནི་དེ་འདྲའོ། ཞེས་སོ། ད་ནི་རིན་ཆེན་ཕྲེང་བའི་ཚིག་ནང་དུ་དེ་སྐད་བརྗོད་པས་ད་སེམས་ཅན་རྣམས་ལ། ཕན་པ་དང་བདེ་བ་ཡོང་བ་ཤོག་ཟེར་ད་དེ་འདྲ་གི་གང་ཟེར་བ་ད་སྡུག་བསྔལ་མེད་པར་གྱུར་ཅིག་ལྟ་བུ་རེད་བར་ཆད་ནི་འཚོ་བ། ཚད་མེད་བཞི་བསྒོམ་པ་ནི་འཚོ་སེམས་ཅན་ཐམས་ཅད་བདེ་བ་དང་ལྡན་ན་ཅི་མ་རུང་བདེ་བ་དང་ལྡན་པར་གྱུར་ཅིག་སྡུག་བསྔལ་དང་བྲལ་ན་ཅི་མ་རུང་སྡུག་བསྔལ་དང་བྲལ་བར་གྱུར་ཅིག་བདེ་བ་དང་མི་འབྲལ་ཅི་མ་རུང་བདེ་བ་དང་མི་འབྲལ་བར་གྱུར་ཅིག་སེམས་ཅན་ཐམས་ཅད་བཏང་སྙོམས་ལ་གནས་ན་ཅི་མ་རུང་བཏང་སྙོམས་གནས་པར་གྱུར་ཅིག་སེམས་ཅན་ཚད་མེད་བཞིའི་སྨོན་ལམ་འདུན་པ། འདུན་པ་ཚད་མེད་འདུན་པ་ཚད་མེད། སྨོན་པ་ཚད་མེད་ལྷག་བསམ་ཚད་མེད། གསོལ་འདེབས་ཚད་མེད་རེ་རེ་ལ་ཚད་མེད་བཞི་བཞི་བསྒོམ་རྒྱུ་ཡོད། འོ་ད་དེ་འདྲ་གི་རིགས་དེ་འདྲ་གི་རིགས་དེ་ཚོ་བརྗོད་པ་ལ་སོགས་པ། འོ་དེ་ཚོ། ད་ཁ་ནས་བརྗོད་པ་ཙམ་མ་འབའ་བོ་རེ་གཞན་དག་གིས་གཏང་མོ།

ཏེ། ཕན་འདོད་ཀྱང་ནི་དེ་འདྲའོ་ཞེས་སོ། དེ་ལྟར་བསམ་པ་ཐག་པ་ནས་སེམས་ཅན་སེམས་ཅན་ལ་བསམ་པ་ཐག་པ་ནས་སེམས་ཅན་ལ་བཏང་བའི་ཟས་གོས་སོགས་ད་ནི་ཟས་གོས་གཏོང་སྟངས་བདེ་བ་ཟས་གོས་སོགས་ལོངས་སྤྱོད་པའི་ཚེ་གཞན་ཕན་གྱི་བསམ་པ་བརྗེད་ཅིང་རང་ལ་སྲེད་པས་ལོངས་སྤྱད་ན་ཉོན་མོངས་པ་ཅན་གྱི་ལྟུང་བ་བས་དེ་འདྲ་གི་ལྟུང་བ་ལས་མ་འགྲོ། ཉོན་མོངས་ཅན་གྱི་ལྟུང་བ་དང་རང་ལ་སྲེད་པ་མེད་ཅིང་གཞན་ཕན་གྱི་བསམ་པ་བརྗེད་ན་ཉོན་མོངས་ཅན་མ་ཡིན་པའི་ལྟུང་བར་གསུངས་ཤིང་ཟེར་ད་དེའི་བསམ་བློ་རང་གི་ལྟོ་ཆས་ཅིག་ཟ་དགོས་ཀྱི་ཡོད་ནའང་རེད། གྱོན་ཆས་གོན་དགོས་ཀྱི་ཡོད་ནའང་རེད་དེ་ཚོ་རང་གི་ལུས་ལ་སྲེད་པའི་དབང་གིས་དང་དེ་འདྲ་མ་ཡིན་པ་གཞན་སེམས་ཅན་ལ་ཕན་པའི་ཆེད་དུ་ཡིན་སེམས་ཅན་གྱི་དོན་བྱེད་དགོས་ཀྱི་ཡོད་དེའི་ཆེད་དུ་ཡིན་བསམ་པ་དང་བསམ་བློ་དེ་འདྲའི་མང་གི་གཏང་དགོས་ཀྱི་འདུག་དེ་འདྲའི་ཡིན་བཟོ་འདུག་ཨང་དེ་ནི་ཉོན་མོངས་ལྟུང་གཞན་ལ་བསྔོས་པ་སྲིད་མིའི་འགྲོ་བ་པ་འགའ་ཞིག་གིས་ཤེས་ཤིང་རིག་ནས་བདག་གིར་བྱས་པའི་ཚེ་རང་དོན་དུ་རྐུ་སེམས་ཀྱིས་སྤྱད་ཅིང་རིན་ཐང་ཚང་ན་སོ་ཐར་གྱི་ཕམ་པ་ཡིན་ན་དེ་ནི་སོ་ཐར་གྱི་ཕམ་པ་འབྱུང་བར་བསླབ་བཏུས་ལས་གསུངས་སོ། གཞན་ལ་བསྔོས་པ། གཞན་ལ་བསྔོས་པ་མིའི་འགྲོ་བ་པ་འགའ་ཞིག་གིས་ཤེས་ཤིང་རིག་ནས། བདག་གིར་བྱས་པའི་ཚེ་སོ། ད་ནི་ཡེ་ནས་ཕྱིན་ཏེ་འགྲོ་བ་ནོར་བུ་གཞན་ནི་བསྔོས་ཚར་བྱས། གཞན་བསྔོ་ས་གོ་མིའི་འགྲོ་བ་ཡིན་གྱིས་བྱས། གཞན་བསྔོ་ས་གོ་མིའི་འགྲོ་བ་ཡིན་པ་གཅིག་ལ་བསྔོས་ཤིང། འགའ་ཞིག་གིས་རིག་ཅིང། ད་གཞན་དག་གིས་རིག་ནས་ད་ཡང་གི་ཁོ་ལ་མ་བསྔོ་བ་བྱས་རང་གི་བདག་གིར་བྱས་པ་ཡིན་ན་རང་དོན་དུ་རྐུ་སེམས་ཀྱིས་སྤྱད་ཅིང། ཁོ་རིན་ཐང་ཚང་བའི་ཅ་ལག་དེ་འདྲ་ཞིག་ཡིན་ན། དགེ་སློང་ཡིན་ན་དགེ་ཚུལ་སློང་ཡིན་ན་སོ་ཐར་གྱི་ཕམ་པ་འབྱུང་བ་ཡི་བསླབ་བཏུས་ལས་གསུངས།

གང་གིས་འཚོ་བ། གང་གིས་འཚོ་བ། བདག་གི་རྫས་ཡོད་པ་མ་ཡིན་ནོ་བར་ཆད་དེ་རང་ཡིན་པས། བྲན་ལྟ་བུ་ཡིན་ན་བྲན་ཁོ་ཇོ་བོའི་ལས་ཀ་ཀྱང་བྱེད་ཡོད་པ། ལས་ཀ་བྱེད་དུས་ཚེ་ནས་ཁོ་རང་གི་འཚོ་བའི་འཚོ་བ་གོ་ཁོ་ནས་མ་ཟས་རང་ཟས་པ། ཁོ་ནས་ཟ་གོ་པ། ཟས་བ་ཡིན་ན་གང་གིས་འཚོ་བ། བདག་གི་རྫས་ཡོད་པ་ཁོ་རང་རང་གིས་རྫས་དེ་ནས་མོ་བས་མེད་ན་ཁོ་རང་གི་འཚོ་བ་བྱས་ན་འགྲིག་གི་བས་དེ་ལས་ཉེས་པ་མོ་མྱང་ཡོད་གི་བས་དེ་འདྲའི་རྗེས་ལ་བསམ་དགོས་པ་མེད་ན། ཞེས་སོ། དེ་ལྟར་བསམ་ནས་གཞན་ལ་བསྔོས་ཀྱང། དེ་ལྟར་བསམ་ནས་གཞན་ལ་བསྔོས་ཀྱང། སྦྱོར་བས་རང་གིས་ལོངས་སྤྱོད་ན། སྙིང་པོ་མེད་དོ་སྙམ་ན་དེ་ནི་མ་ཡིན་ཏེ། གཞན་ལ་བསམ་ནས། བསམ་ནས་གཞན་ག་ས་དེ་ལྟར་བསམ་ནས་གཞན་ལ་བསྔོས་ཀྱང། སྦྱོར་བས་རང་གིས་ལོངས་སྤྱད་ན་སྙིང་པོ་མེད་དོ་སྙམ་ན། སྦྱོར་བས་རང་གིས་ལོངས་སྤྱད་ན་སྙིང་པོ་མེད་དོ་སྙམ་ན་དེ་ནི་མ་ཡིན་ཏེ་དེ་ཉིད་ལས། དེ་ལྟར་སྤྱོད་པའི་བྱང་ཆུབ་སེམས་དཔའི་ཐད་དུ་འགའ་ཞིག་གིས་འགའ་ཞིག་གིས་དེ་ཁོ་ན་མ་རིག་པར་མ་དད་པར་བྱ་བ་ནི་མི་རིགས་ཏེ།

སེམས་ཅན་ཞེས་བདེ་བ་དང་བདེ་ར་ཕྱི་མ་ལོངས་སྤྱོད་བཏང། འོ་ད་དེ་འདྲ་བའི་ལུས་ལོངས་སྤྱོད་བཏང་ནས། འོ་དེ་ལུས་ལོངས་སྤྱོད་གཏོང་སྟངས་དེ་འདུག་སེ་བྱས་ནས་གཏོང་དགོས་མེད་ཀྱི། ཞེས་པས་གསུངས་སོ། ད་གཉིས་པ་སྙིང་རྗེའི་སྒོམ་ཚུལ་ནི་སྙིང་རྗེ་ཆེན་པོ་སྒོམ་པའི་ཕན་ཡོན་སེམས་ཅན་མང་དུ་བཏང་ན་སྤྲོ་ཤུགས་འཕེལ་བས་དེ་བཤད་པར་བྱ་སྟེ། ཡང་སྙིང་རྗེ་སྒོམ་ཚུལ་དེ་ལ་ཡང་སེམས་ཅན་མང་དུ་བཏང་ན། མཐུ་ཤུགས་ཆེ་བས་དེ་བཤད་པར་བྱ་སྟེ་དེ་ཡང་དབུ་མ་འཇུག་པ་ལས་གང་འདིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི་ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི། ཞེས་སོ། དོན་གྱི་དབང་འདི་གཟིགས་ནས་ཆོས་ཡང་དག་པར་སྡུད་པ་ལས་ཀྱང། བཅོམ་ལྡན་འདས་བྱང་ཆུབ་སེམས་དཔས་ཆོས་མང་པོ་ལ་བསླབ་པར་མི་བགྱིའོ། བཅོམ་ལྡན་འདས། བྱང་ཆུབ་སེམས་དཔས་ཆོས་གཅིག་རབ་ཏུ་བཟུང་ཞིང་རབ་ཏུ་རྫོགས་པར་བགྱིས་ན་སངས་རྒྱས་ཀྱི་ཆོས་ཐམས་ཅད་ལག་མཐིལ་ན་མཆིས་པ་ལགས་སོ། ཆོས་གཅིག་པོ་དེ་གང་ཞེ་ན་འདི་ལྟ་སྟེ་སྙིང་རྗེ་ཆེན་པོའོ། བཅོམ་ལྡན་འདས་སྙིང་རྗེ་ཆེན་པོ་མཆིས་ན་སངས་རྒྱས་ཀྱི་ཆོས་ཐམས་ཅད་ལག་མཐིལ་དུ་མཆིས་པ་ལགས་སོ། བཅོམ་ལྡན་འདས་དཔེར་བགྱིས་ན། འཁོར་ལོས་སྒྱུར་བའི་རྒྱལ་པོའི་འཁོར་ལོ་རིན་པོ་ཆེ་གང་དུ་མཆིས་པ་དེར་དཔུང་གི་ཚོགས་ཐམས་ཅད་མཆིའོ། བཅོམ་ལྡན་འདས་དེ་བཞིན་དུ་བྱང་ཆུབ་སེམས་དཔའི་སྙིང་རྗེ་ཆེན་པོ་གང་དུ་མཆིས་པ་དེ་སངས་རྒྱས་ཀྱི་ཆོས་ཐམས་ཅད་མཆིའོ། འཁོར་ལོས་སྒྱུར་བའི་རྒྱལ་པོའི་འཁོར་ལོ་རིན་པོ་ཆེ་གང་དུ་མཆིས་ས་དེ་རུ་དཔུང་གི་ཚོགས་གང་པོ་མཆིས་སོ། འཁོར་དང་དེ་ནི་སྙིང་རྗེ་ཉིད་དཔེ་ལ་སྦྱར་སོ། བཅོམ་ལྡན་འདས་དཔེར་བགྱིས་ན། སྲོག་གི་དབང་པོ་མཆིས་ན་དེར་དབང་པོ་ཐམས་ཅད་མཆིས་པའོ། ད་དཔེར་ན་སྲོག་གི་དབང་པོ་མཆིས་ན་དེར་དབང་པོ་ཐམས་ཅད་མཆིས་པར་འགྱུར་རོ། བཅོམ་ལྡན་འདས་དེ་བཞིན་དུ་སྙིང་རྗེ་ཆེན་པོ་མཆིས་ན་བྱང་ཆུབ་སེམས་དཔའི་ཆོས་གཞན་རྣམས་འབྱུང་བར་འགྱུར་རོ་ཞེས་སོ།

གཏོང་ལེན་གཉིས་པོ་སྤེལ་མར་སྦྱང། གཏོང་ལེན་གཉིས་པོ་སྤེལ་མར་སྦྱང། ལེན་པའི་གོ་རིམ་རང་ནས་བརྩམ། ཞེས་གསུངས་ཏེ། སེམས་ཅན་གྱི་སྡུག་བསྔལ་རྒྱུ་བཅས། སྡུག་བསྔལ་རྒྱུ་བཅས་རང་ལ་བླངས་པས། རང་ལ་བླངས་པའི་སྒོ་ནས་སྙིང་རྗེ་སྒོམ་པར་བྱེད་པ་ཡིན་ལ། དེ་ཡང་ལེན་པའི་གོ་རིམ་ནི་རང་གི་རྒྱུད་ལ། སྐྱེ་བ་ཕྱི་མ་ཡན་ཆད་འབྱུང་བར་འགྱུར་བའི། སྐྱེ་བ་ཕྱི་མ་ཡན་ཆད་འབྱུང་བར་འགྱུར་བའི། ཀུན་འབྱུང་ལས་དང་ཉོན་མོངས་ཐམས་ཅད་དང། སྡུག་བསྔལ་འགྲོ་བ་རིགས་ལྔ་འམ་དྲུག་ཏུ་མྱོང་བར་འགྱུར་བ་ཐམས་ཅད། ཐམས་ཅད་སྐྱི་གྲིས་བཞར་བ་བཞིན་དུ། ནག་འཐོམ་མི་ནག་ནག་འཐོམ་མི། ནག་ཕུང། ནག་ཕུང་མི་ནག་ཕུང་མི་ཚེ་འདི་ཉིད་ཀྱི་ཉེར་ལེན་གྱི་ཕུང་པོའི་སྟེང་དུ་བླངས་ནས་ཕྱི་མ་ཕན་ཆད་རྒྱུ་ཀུན་འབྱུང།

དགྲ་ག་ལ་དེ་ཡོད་ཀྱི་མིན་པས་དེ་རིང་ཁ་སང་ད་དེ་རིང་ཁ་སང་འུ་རའི་བོད་ལ་ད་མི་འདྲ་པོ་མི་འདུག་ག། རྐང་པའི་ཟོམ་པ་ནི་ཚོ་གུན་ཡལ་བ་མ་ཀྲད་པ་རྒྱག་ཡས་ཀྱི་འདུག་ག། རྐང། ཟོམ་པ་འདུག་ག། ཟོམ་པ་ལ་མ་ནི་ཡ་ཀོ་བ་རྒྱབ་ཡས་ཀྱི་འདུག་ག། ཁོ་ལ་ཀྲད་པ་ཟེར། ཀོ་བ་རྒྱབ་ཡས་ག། ཁོ་སྔ་མ་ཡིན་ན་འུ་རའི་ཚོ་བཀྲ་ཤིས་ལྷུན་པོ་རྗེ་བལྟས་ནས་པ་མི་ཚོ་ང་ཚོ་མི་མ་ཀོ་བ་རྒྱག་མཁན་ཡོང་གི་པས

གཏོང་ལེན་གྱི་དམིགས་པ་སྦྱང་སྟངས་འཆོར་བ། དང་པོར་སྡུག་བསྔལ་འདི་སོ་སོ་ལ་ལེན། ཨ་ནི་རང་གི་བདེ་བ་འདི་ཕར་སྤྲད་པ། ད་དངོས་འབྲེལ་བྱེད་ན་ད་མིང་ཁོ་རང་གཏོང་ལེན་ཟེར་རོ། ད་དམིགས་པ་བྱེད་དུས་ལེན་གཏོང་དམིགས་པ་བྱེད་ཁོ་རོ། ད་མིང་ཁོ་རང་ལ་ཨ་ལས་དང་པོ་ཕར་གཏོང་ཡ་དང་རྗེས་ལ་ཚུར་ལེན་ཡ་གི་གཏོང་ལེན་གྱི་ཟེར་ཡོད་རོ།

འབྱུང་བར་འགྱུར་བའི་སྡུག་བསྔལ་ཐམས་ཅད་སྔར་བཞིན། ད་ལོའི་གནས་སྐབས་ཀྱི་ཉེར་ལེན་གྱི་ཕུང་པོའི་སྟེང་དུ་བླངས་ནས། སང་གནངས་ཕན་ཆད་སྡུག་ཀུན་མ་ལུས་པར་བྲལ་བར་བསམ་མོ། དེ་བཞིན་དུ་ཟླ་བ་ཕྱི་མ་སང་གནངས་ཕན་ཆད་ཀྱི་སྡུག་བསྔལ་དང་ཀུན་འབྱུང་ཐམས་ཅད་དེ་རིང་གི་གནས་སྐབས་ཀྱི་ཉེར་ལེན་གྱི་ཕུང་པོའི་སྟེང་དུ་བླངས་ནས་སང་ནངས་པར་ཕན་ཆད་དུ་སྡུག་ཀུན་མ་ལུས་པ་དང་བྲལ་བར་བསམ་མོ། དེ་ཡང་གཞན་གྱི་སྡུག་བསྔལ་ཀུན་བླངས་ནས། གནས་གཞན་དུ་མི་མངོན་པར་བྱེད་པའམ་གཞན་གྱི་སྡུག་བསྔལ་ཀུན་བླངས་གནས་གཞན་དུ་མི་མངོན་པར་བྱེད་པའམ། རང་གི་གམ་དུ་འཇོག་པ་ལྟ་བུ་མ་ཡིན་གྱི་རང་གི་གམ་མམ་རང་གི་དྲུང་དུ་འཇོག་པ་ལྟ་བུ་མ་ཡིན་གྱི། ལེན་པ་ནི་རང་གཅེས་འཛིན་སུན་དབྱུང་ཆེད་ཡིན་པས། ལེན་པ་ནི་རང་གཅེས་འཛིན་སུན་དབྱུང་ཆེད་ཡིན་པས་རང་གི་སྙིང་ནང་དུ་ལེན་པར་བྱ་སྟེ། མོས་པས་རང་གི་སྙིང་གི་ནང་དུ་ལེན་པར་བྱ་སྟེ། བྱམས་པ་བསྒོམ་པའི་སྐབས་སུ་བཤད་པ་ལྟར་བྱམས་པ་བསྒོམ་པའི་སྐབས་སུ་བཤད་པ་ལྟར། སེམས་ཅན་དམྱལ་བ་རྣམས་ཀྱི་རྒྱུ་ཀུན་འབྱུང་འབྲས་བུ་སྡུག་བསྔལ་ཐམས་ཅད་ཅི་སྟེ་བཞར་བ་བཞིན་དུ། ནག་ཕུང་ངེ་རང་གི

གླིང་བཞི་གླིང་ཕྲན་བརྒྱད་ན་མིའི་འགྲོ་བ་ཇི་སྙེད་ཡོད་པ་རྣམས་དང་རྒྱལ་ཆེན་བཞིའི་རིས་ཀྱི་ལྷ་རྣམས་ལ་སོགས་འདོད་ལྷ་རིགས་དྲུག་དང་ཚངས་རིས་ནས་འབྲས་བུ་ཆེ་བའི་བར་གཟུགས་ཁམས་གནས་རིས་བཅུ་གཉིས་རང་ནོ་ད་བཅུ་གཉིས་ནི་ག་གི་དཔེར་བཞེད་ན་གཟུགས་ཁམས་གནས་རིས་བཅུ་གཉིས་ན་སེམས་ཅན་ཇི་སྙེད་ཡོད་པ་རྣམས་དང་གཟུགས་མེད་སྐྱེ་མཆེད་མུ་བཞིའི་སེམས་ཅན་ཇི་སྙེད་ཡོད་པ་རྣམས་ཀྱི་རྒྱུ་ཀུན་འབྱུང། འབྲས་བུ་སྡུག་བསྔལ་ཐམས་ཅད་ཅི་སྟེ་བཞར་བ་བཞིན་དུ་རང་གི་སྙིང་ནང་དུ་སྔར་བཞིན་རུབ་སྟེ་ཨ་འདི་རུབ་སྟེ་སྨིན་ནས་ཐུལ་ཏེ་ཟད་ཟིན་གྱིས་སྔར་བཞིན་བླངས་ནས་རང་གཅེས་འཛིན་ནས་རང་ནང་རུབ་སྟེ་སྨིན་ནས་ཐུགས་དེ་ཟད། སེམས་ཅན་དེ་དག།

སྡུག་བསྔལ་སྤྱི་དང་བྱེ་བྲག་རྣམས་རེ་རེ་ནས་དམིགས་པ་ཕྱེད་པར་བྱ་སྟེ་རེ་རེ་ནས་བླངས་ཤིང་དེ་དག་དང་བྲལ་བར་བསམས་ན་གནད་དུ་ཆེའོ། ས་ད་ལམ་ཞུགས་ཉན་རང། ཉན་རང་ལམ་ལྔ་ལ་གནས་པ་ཐམས་ཅད་ཐེག་ཆེན་སྒོམ་ལམ་མན་ཆད་རྣམས་ཀྱིའང་སྤང་བྱ་སྡུག་ཀུན་ཅུང་ཟད་ཙམ་ཡོད་པ་རྣམས་ལེན་པའི་ཚུལ་སྔར་ལྟར་བྱའོ། ས་ད་ལམ་ཞུགས་ཚོ་ཡས་ལེན་སྟངས་འདུག་བྱས། སངས་རྒྱས་བཅོམ་ལྡན་འདས་རྣམས་ཀྱི་ཐུགས་རྒྱུད་ལ་ལེན་རྒྱུ་ཅི་ཡང་མེད་ཅིང། བླ་མ། བླ་མའང་སངས་རྒྱས་ཀྱི་ངོ་བོར་ལྟ་བར་གསུངས་པས་དེ་དང་མཚུངས་སོ། བླ་མ་དང་སངས་རྒྱས་གཉིས་དེ་དང་མཚུངས་སོ། ཅེས་ད་དེ་ཡི་གནོད་པ། གནོད་པ་བཅུད་པའི་བཅུད་ལ། བཅུད་པའི། ཨོ། བཅུད་ལ་སྙིང་རྗེ་བསྒོམ་ཚུལ། གཉིས་པ།

སྣོད་ཀྱི་ལེན་པའི་ཚུལ་ནི་ས་དེ་ཡང་ཕྱོགས་བཅུའི་འཇིག་རྟེན་གྱི་ཁམས། ལས་ཉོན་གྱིས་བསྐྱེད་པ། ཕྱོགས་བཅུའི་འཇིག་རྟེན་གྱི་ཁམས་ལས་ཉོན་བསྐྱེད་པ་ད་མ་དག་པའི་འཇིག་རྟེན་གྱི་ཁམས་ཐམས་ཅད་དག་པའི་འཇིག་རྟེན་གྱི་ཁམས་ཤ་སྟག་ཏུ་འགྱུར་བར་བསམ། དེ་ལྟར་སྡུག་ཀུན་ཐམས་ཅད་རང་ལ་ལེན་ཅིང་བདེ་དགེ་ཐམས་ཅད་གཞན་ལ་བཏང་བའི་སྒོ་ནས་བྱམས་སྙིང་རྗེ་འབྱོང་བའི་ཆོས་འདི་ནི། ས་བྱམས་སྙིང་རྗེ་བསྒོམ་པའི་ཆོས་འདི་ནི། ས་བདག་ནི། གཉིས་པ་སྣོད་ལ་སྣོད་ལ་ལེན་པའི་ཚུལ་ནི། ད་དག་པོ་མི་འདུག། ཕྱོགས་བཅུའི་འཇིག་རྟེན་ཁམས་ཀྱི་ལས། ཕྱོགས་བཅུའི་འཇིག་རྟེན་གྱི་ཁམས་ཐམས་ཅད་ལས་ཉོན་གྱིས་བསྐྱེད་པའི་མ་དག་པའི་ཞིང། འཇིག་རྟེན་གྱི་ཁམས་ཐམས་ཅད་དེ་དག་པའི་ཞིང། དག་པའི་འཇིག་རྟེན་གྱི་ཁམས་ཤ་སྟག་ཏུ་འགྱུར་བར་ཤོག་བསམ་ད་དེ་འདྲའི་ཅི་མང་པ་ལན་ཡེ་ཐེ་བ་ཨཱི་ཟེར་མཁན། དེ་ལྟར་སྡུག་ཀུན་ཐམས་ཅད་རང་ལ་ལེན། བདེ་སྐྱིད་ཐམས་ཅད་གཞན་ལ་བཏང་བའི་སྒོ་ནས་བྱམས་སྙིང་རྗེ་འབྱོང་བའི་ཆོས་འདི་ནི། འགོང་པོ་འགོང་རྫོང་གི་ཆོས་ཞེས་ཤ་བོ་པས་གསུངས་སོ། འགོང་པོ་འགོང་རྫོང་གི་ཆོས། འགོང་པོ་ཟེར་ན་འགོང་པོ་ཟེར་ན་ད་བདེན་འཛིན་འགོང་པོ་བྱ་བ་བདག་འཛིན་དང་རང་ཉིད་གཅེས་འཛིན་གྱི་འགོང་པོ་ད་གནོད་པ་ཆེ་ཤོས་ཟེར་མཁན་ཅིག། ད་འགོང་པོ་འགོང་རྫོང་གི་ཆོས་འགོང་པོ་གོ་དེ་ནི་ཧ་གང་ཟག་པ་དང།

བདག་ཉིད་འགྲོ་བ་ཀུན་གྱི་ཉེ་བར་འཚོ་བའི་ལུས་སུ་ནི་འགྱུར། ཞེས་དང་ཟེར་བ་ནི་ཚིག་ཁོ་རང་གསལ་པོ་འདུག་ག། ཞེས་དང་དེ་ནས་མཆོག་གི་སྤྱོད་པའི་སྨོན་ལམ་ལས་ཀྱང། མཆོག་གི་སྤྱོད་པའི་སྨོན་ལམ་ལས་ཀྱང། སེམས་དམྱལ་དུད་འགྲོ་གཤིན་རྗེའི་སྡུག་བསྔལ་དང། མི་ཡི་གནས་རྣམས་ལྷ་དང་ལྷ་མིན་སོགས།

ཚོགས་ཆེན་གྱི་སྨོན་ལམ་ཟེར་མཁན་ཅིག་བྱས། འོ་གཉིས་པ་ནི་ལ་གསལ་པོ་འདྲ་བ་འདུག་ག་སངས་རྒྱས་རང་གི་གསུང་བྱས་ན། འོ་ནི་ལ། མགོན་པོ་ཀླུ་སྒྲུབ་གཞུང་གོ་བདག་ལ་དེ་དག་སྡིག་སྨིན་ཅིང་བདག་དགེ་མ་ལུས་དེར་སྨིན་ཤོག་ཟེར་མཁན་ཅིག་བྱས། ཞི་བ་ལྷ་རང་གི་སྤྱོད་འཇུག་ལ་བྱེད་ཀྱི་ཡིན་ན་ཞི་བ་ལྷས་ཀྱང་བདག་དང་གཞན་དུ་མཉམ་པ་དང། བདག་དང་གང་ཟག་བདག་དང་བདག་དང་གཞན་དུ་མཉམ་པ་དང་བདག་དང་གཞན་དུ་བརྗེ་བར་གྱིས། བདག་དང་གཞན་དུ་མཉམ་པ་དང་བདག་དང་གཞན་དུ་བརྗེ་བར་གྱིས། བདག་དང་གཞན་དུ་མཉམ་པ་དང་བདག་དང་གཞན་དུ་བརྗེ་བར་གྱིས། ཨ་ལས་བདག་གཞན་མཉམ་པ་གོ་བསྒོམ། དེ་ནས་བདག་དང་གཞན་བརྗེ་བ་གོ་བསྒོམ་གོ་རིམ་པ་གོ་ཡིན་པ་ཞེས་དང། བདག་ཉིད་སྐྱོན་བཅས་གཞན་ལ་ཡང་ཡོན་ཏན་རྒྱ་མཚོར་ཤེས་བྱས་ནས་བདག་འཛིན་ཡོངས་སུ་དོར་བ་དང་གཞན་བླང་བ་ནི་བསྒོམ་པར་བྱ་ཞེས་དང། གང་ཞིག་བདག་དང་གཞན་རྣམས་ཀྱིས་མྱུར་དུ་སྐྱོབ་པར་འདོད་པ་དེས

བརྗེ་བ་དང་གསང་བའི་དམ་པ་སྤྱད་པར་བྱ། གསང་བའི་དམ་པ་ཟེར་སོང་ན་ད། སྐྱེས་བུ་ཆུང་འབྲིང་གི་ལམ་གྱི་རྟོགས་པ་སྔོན་དུ་མ་སོང་སྐྱེས་བུ་ཆུང་འབྲིང་གི་རྟོགས་པ་དེ་ཚོ་སྔོན་དུ་མ་སོང་ང། དེ་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ཐེག་པ་ཆེན་པོའི་སེམས་བསྐྱེད་སྐྱེས་མ་མྱོང་བའི་གང་ཟག་ལ་ཡིན་ན་གང་ཟག་བྱེད་མི་འདུག་གས།

བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྱུར་ཞིང་འཁོར་བ་ན་ཡང་བདེ་བ་མེད། ཟེར་བ་དེ་མ་བྱས་ན་བདེ་བ་མེད། དེ་ལྟས་བདག་གནོད་ཞི་བ། དེ་ལྟས་བདག་གནོད་ཞི་བ་དང་གཞན་གྱི་སྡུག་བསྔལ་ཞི་བྱའི་ཕྱིར། བདག་ཉིད་གཞན་ལ་གཏང་བ་དང་གཞན་རྣམས་བདག་བཞིན་གཟུང་བར་བྱ། ཟེར་བ་ད་སྤྱོད་འཇུག་ཚིག་ནི་འདི་ཚོ་གང་པོ་སྤྱོད་འཇུག་ཚིག། འགྲོ་བའི་སྡུག་བསྔལ་དེ་ནི་སྤྱོད་འཇུག་སྨོན་ལམ་གྱི་འགྲོ་བའི་སྡུག་བསྔལ་གང་ཅིའང་རུང། དེ་ཀུན་བདག་ལ་སྨིན་གྱུར་ཅིག། ཟེར་བ། ད་འདི་ཚོ་གང་པོ་བདག་གཞན་མཉམ་བརྗེའི་སེམས་སྦྱོང་ན་དེ་ནི་ཚིག་རིས་དགོངས་ཚུལ་ཇི་སྐད་ཅིག་ཡིན། མདོ་སྡེ་རྒྱན་ལ་ལས་ནུབ་པ་མདོ་སྡེ་རྒྱན་རྗེ་བཙུན་བྱམས་པ་མགོན་པོའི་མདོ་སྡེ་རྒྱན་ལས། བདག་དང་གཞན་དུ་མཉམ་པའི་སེམས་ཉིད་དམ། བདག་པས་གཞན་གཅེས་སྡུག་པ་རྙེད་ནས་ནི། དེ་ལྟར་བདག་པས་གཞན་དོན་མཆོག་ཏུ་གསུངས། ཞེས་དང།

དེ་ལྟར་བདག་པས་གཞན་དོན་མཆོག་ཏུ་གསུངས། ཟེར་བ་དང་དེ་འདྲའི་བྱིངས་འགལ་ཏེ་གཞན་དོན་མཆོག་ཏུ་གྱུར་པ་བས། སྨོན་ལམ་བདུན་ཅུ། སྨོན་ལམ་བདུན་ཅུ་སུ་ཡིན་ཏེ་སློབ་དཔོན་དཔའ་བོ་ཡིན་ན། སྨོན་ལམ་བདུན་ཅུ་པ་ལས། སྐྱེ་བོ་ཉོན་མོངས། སྐྱེ་བོ་ཉོན་མོངས་དུག་གིས་དཀྲུགས་པ་ཡིས། མི་དགེ་ཅུང་ཟད་མཆིས་པ་གང་ལགས་པ། དེ་ཡིས་བདག་ནི་སེམས་ཅན་དམྱལ་བ་ཡི། གང་ཡང་རུང་བ་གཅིག་ཏུ་ལྟུང་ཡང་སླ། གང་ཡང་རུང་བ་གཅིག་ཏུ་ལྟུང་ཡང་སླ། འགྲོ་བ་རྣམས་ཀྱི་སྡུག་བསྔལ་གང་ཡང་རུང། དེ་ཀུན་བདག་གིས་བླང་དུ་དེ་ཀུན་བདག་གིས་དང་དུ་བླང་བར་བགྱི། འཇིག་རྟེན་སེམས་ནི་མཆོག་ཏུ་བདེ་བ་ཡིས། ཚིམ་ནས་རྟག་ཏུ་དགེ་བ་བྱེད་གྱུར་ཅིག། ད་ནི་ཟེར་བ་ནི་སྨོན་ལམ་བདུན་ཅུ་པའི་ཚིག་ནི། དུས་རྒྱུན་མགོན་པོ་ཀླུ་སྒྲུབ་ཀྱི་ཡི་གེ་ཁ་ལས་འདི་ཤོད་ཚིག་གཉིས་པ། ད་ནི་ཡི་གེ་འདི་ནི་བོན་སྨོན་ལམ་བདུན་ཅུ་པའི་ཚིག་ནི། སྐྱེ་བོ་ཉོན་མོངས་སྐྱེ་བོ་ཉོན་མོངས་སྐྱེ་བོ་ཉོན་མོངས། དུག་གིས་དཀྲུགས་པ་ཡིས་མི་དགེ་ཅུང་ཟད་མཆིས་པ་གང་ལགས། ཉོན་མོངས་ཀྱིས་དཀྲུགས་ནས་མི་དགེ་བ་མི་དགེ་བའི་དབང་དུ་སོང་བ་མི་དགེ་ཆུག་པ་གང་ལགས་པ། དེ་ཡིས་བདག་ནི་དེ་ཡིས་བདག་ནི་སེམས་ཅན་དམྱལ་བ་ཡི་གང་ཡང་རུང་བ་གཅིག་ཏུ་ལྟུང་ཡང་སླ་ཟེར། ཁོ་ཚོའི་སྡུག་བསྔལ་གོ་བླངས་ནས་ཁོ་ཚོའི་ཚབ་པ་ལྟ་བུ་ཟེར་ནས་མི་འདུག་དེ་འདྲ་གི་སེམས་ཅན་དམྱལ་བ་གཅིག་ལ་རང་ལྟུང་བ་ཡིན་ན་ཡང་ལགས་སོ་དེ་འགྲིག་པས་འགྲིག་གི་སྲིད། འགྲོ་བ་རྣམས་ཀྱི་སྡུག་བསྔལ་གང་ཅི་རུང། དེ་ཀུན་བདག་གིས་དང་དུ་བླང་བར་བགྱི་འགྲོ་བ་རྣམས་ཀྱི་སྡུག་བསྔལ་ག་འདྲ་ཅིག་ཡིན་ན་ཡང་དེ་ཀུན་བདག་གིས་བླང་དུ་བགྱི་བར་དང་དུ་བླང་བར་བགྱི།

རང་གི་ལུས་དང་སྲོག་དག་ནི་སེམས་ཅན་ཀུན་ལ་གཏང་བར་བྱ། ལུས་ཅན་ཀུན་ལ་བྱམས་པ་དང་སྙིང་རྗེ་གཉིས་ཀྱིས་ཁྱབ་པར་བྱ། སྡིག་པ་ཀུན་གྱི་རྣམ་སྨིན་ནི་རང་གི་རྒྱུད་ལ་མངོན་འདོད་དང་བསོད་ནམས་ཀུན་ལ་ཡི་རང་དང་སངས་རྒྱས་བདག་ཉིད་ཆེ་ལ་བསམ་ཞེས་དང། རང་གི་ལུས་དང་སྲོག་ནི་ཡིད་ཀྱི་རྗེས་བཞིན་གཏང་བར་བྱ། ཞེས་དང། སྲོག་ཆགས་ཀུན་གྱི་སྡིག་པ་རྣམས་ཐམས་ཅད་བདག་ལ་སྨིན་པར་ནི་དེ་ལྟར་སྡིག་པ་ལེན་བྱེད་ཅིང་འགྲོ་བ་ཕོངས་པའི་སྡུག་བསྔལ་བླང། ཞེས་དང། གཞན་ཀུན་བདག་གིར་བྱ་བ་དང། རང་གི་རྟེན་ལ་གཞན་དུ་བྱ། ཞེས་དང། བདེ་མཆོག

བུམ་བཟང་དཔག་བསམ་ཤིང་སོགས་ལྟ་བུར་ཤོག། ཅེས་སོགས་ཐེག་ཆེན་གྱི་བཀའ་བསྟན་བཅོས་ཕལ་ཆེར་ནས་གསུངས་སོ། བདག་གཞན་མཉམ་བརྗེ་ཁུངས་དེ་ཐེག་ཆེན་གྱི་བཀའ་བསྟན་བཅོས་མང་ཕལ་ཆེར་ནས་གསུངས་སོ། མང་གི་ནི་ནུབ། ཐེག་ཆེན་གྱི་བཀའ་བསྟན་བཅོས་ཕལ་ཆེ། བསྟན་བཅོས་ཕལ་ཆེ་བ། ཆེ་བ་ནས་གསུངས་སོ། མཐར་ཐུག། མཐར་ཐུག་ཉན་རང་དུ་རིགས་ངེས་པར་མཐར་ཐུག་ཉན་རང་དུ་རིགས་ངེས་པར་ཡོད་པ་མ་ཡིན་ནམ་སེམས་ཅན་ཐམས་ཅད་སངས་རྒྱས་སུ་འགྱུར་བར་ཇི་ལྟར་རུང་སྙམ་ན། ཐེག་པ་གསུམ་དུ་བཤད་པ་ནི་གནས་སྐབས་ཀྱི་དྲང་བའི་དོན་ཡིན་གྱི་ངེས་དོན་མཐར་ཐུག་ལ་ལྟོས་ཏེ་ཐེག་པ་གཅིག་ཏུ་ངེས་ཏེ་མཚན་བརྗོད་ལས། ཐེག་པ་གསུམ་གྱི་ངེས་འབྱུང་ལ་ཐེག་པ་གཅིག་གི་འབྲས་བུར་གནས་ཞེས་སོགས་ཀྱི་ཐེག་ཆེན་གྱི་ལུང་མང་ངོ། དེ་ལྟར་གོམས་པས་ཅུང་ཟད་བྱང་བའི་ཚེ། གཏོང་ལེན་གཉིས་པོ་མདོར་བསྡུས་ཏེ་གོམས་པར་བྱེད་ཚུལ་ནི། དེ་གཉིས་རླུང་ལ་བསྐྱོན་པར་བྱ། ཞེས་གསུངས་ཏེ་གཏོང་ལེན་གཉིས་པོ་དེ། དེ་གཉིས་རླུང་ལ་བསྐྱོན་པར་བྱ། ཞེས་གསུངས་ཏེ། དེ་ལྟར་གོམས་པས་དེ་ནི་བྱང་བའི་ཚེ། ད་གཏོང་ལེན་གཉིས་པོ་དེ་ཡང་མདོར་བསྡུས་ཏེ་བསྒོམ་ཚུལ་གོ་ལ། གོམས་པར་བྱེད་ཚུལ་ནི། དེ་གཉིས་རླུང་ལ་བསྐྱོན་པར་བྱ་ཞེས་གསུངས་ཏེ། གཏོང་ལེན་གཉིས་བྱང་བའི་ཚེ་ན། རང་གི་རླུང། རང་གི་རླུང་ཕྱིར། སྣ་སྒོ་ནས་འགྲོ་བའི་ཚེ། ལུས་ལོངས་སྤྱོད་དུས་གསུམ་གྱི་དགེ་རྩ་ནམ་མཁའི་མཐའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ལ་བཏང་བས། དེ་ཐམས་ཅད་ཟག་པ་མེད་པའི་བདེ་བ་མཐའ་ཐུག་དང་ལྡན་པར་བསམ་ཞིང། རླུང་ནང་དུ་རྔུབ་པའི་ཚེ། ཁམས་གསུམ་གྱི་སེམས་ཅན་ཐམས་ཅད་ཀྱི་རྒྱུ་ཀུན་འབྱུང་འབྲས་བུ་སྡུག་བསྔལ་ཐམས་ཅད་རང་གི་སྙིང་ནང་དུ་བླངས་ཏེ་དེ་ཐམས་ཅད་སྡུག་བསྔལ་མ་ལུས་པ་དང་བྲལ་བར་བསམ་མོ། དེ་ལྟར་གོམས་ན་རླུང་སེམས་འཇུག་པ་གཅིག་པས་སེམས་མི་གཡེང་ཞིང། དྲན་ཤེས་དང་ལྡན་པའི་སྟོབས་ཆེ་བར་འགྱུར་རོ། སྟོབས་ཆེ་བར་འགྱུར་རོ།

ཞེས་གསུངས་ཏེ། དབང་པོ་དྲུག་གི་ཡུལ་དུ་དབང་པོ་དྲུག་གི་ཡུལ་དུ་ཡུལ་དྲུག་ཡིད་དུ་འོང་མི་འོང་བར་མ་གསུམ་ལས་དུག་གསུམ་སྐྱེས་པའི་ཚེ། འཇིག་རྟེན་གྱི་ཁམས་གང་དག་ན་འདི་ལྟ་བུའི་ཉོན་མོངས་ཀྱི་དབང་དུ་སོང་བ་མང་དུ་ཡོད་དེ། ཐམས་ཅད་ཀྱི་ཉོན་མོངས་པ་ཐམས་ཅད་ཀྱི་ཉོན་མོངས་པ་ཐམས་ཅད་ཀྱི་དེ་ནི།

འགྲེང་འཆག་ཉལ་འདུག་གི་སྤྱོད་ལམ་ཐམས་ཅད་དང་ཉིན་མཚན་དུས་ཐམས་ཅད་དུ་ཉམས་སུ་བླང་བར་བྱའོ། སྒོམ་རིམ་ལས། སྙིང་རྗེ་ཆེན་པོ། སྙིང་རྗེ་ཆེན་པོ་དེ་འགྲོ་ཡང་རུང་ངོ། དེ་རང་ནུ་ག། སྙིང་རྗེ་ཆེན་པོ་དེ་འགྲོ་ཡང་རུང་ད་ནི་ལས་ནུ། འགྲེང་ཡང་རུང་ནི་ལས་ནུ་ག་འཆག་པ་གོ་བ་ནི་ནུ་ག། འགྲོ་ཡང་རུང། འགྲོ་བ་དང་འཆག་པ་གཅིག་ཏུ་འགྲོ་ཡང་རུང། འགྲེང་ཡང་རུང། སྤྱོད་ལམ་ཐམས་ཅད་དང་དུས་ཐམས་ཅད་དུ། ད་ཉལ་བ་དང། ཉལ་བ་དང་འདུག་པ་ཉལ་ན་ཉལ་བ་ཁོ་རང་པ། འདུག་པ་ས་ལ་བསྡད་པ་ཁོ་རང་པས།
འགྲེང་བྱ་མྱེད་པོ་འདི་མི་ནི་ལས་སའི་དགའ། འགུམ་ལེགས་ནི་ལ། དུས་ཐམས་ཅད་དུ་སེམས་ཅན་ཐམས་ཅད་ལ་གོམས་པར་བྱའོ་ཞེས་གསུངས་པ་ལྟར་རོ། བསམ་པ་དེ་ལྟ་བུ་དང་སྦྱོར་བ་ཚིག་ཏུ་བརྗོད་པའི་སྒོ་ནས་ཀྱང་བདག་ལ་དེ་ལྟ་བུ་དང་དེ་རངས་པའི་བསམ་པ་དེ་ལྟ་བུའི་སྒོ་ནས་བསམ་པ་དེ་ལྟ་བུའི་སྒོ་ནས་ཚིག་དེ་ཇི་སྙམ་ཡ་རུ་བྱུང་སོང་ཚིག་འདི་འདྲ་བརྗོད་ན་ཡང་ཁོ་རང་ཕན་ཡོན་ཡོད་ནི་ཕ་ཅི་ཡིན་གྱི་བུ་ཁོ་རང་འུ་རེ་ཚོ་དཔེར་ན་ཧྲི་ཡིག་གི་ཐོག་ནས་བྱས་ནས་འོ་ནི་ནི་ནི་བ།

ད་འདི་ལ་དབྱེ་བ་ཁ་ཤས་བཟོས། ད་ཆུ་གཅིག་ལ་མི་གཅིག་གིས་ཁོང་ཁྲོ་གི་ཚིག་ལབ། གཅིག་ལ་བྱམས་སྙིང་རྗེ་གི་ཚིག་ལབ། འདི་འདྲས་བཟོ་རོགས་བྱས་ནས་ཡང། ཆུ་འདི་ལ་པར་བརྒྱབ། ཁྱད་པར་ཆེན་པོ་ཞེ་པོ་འགྱུར་གི། ཁོང་ཁྲོ་གི་ངང་ནས་ཚིག་སྡུག་ཅག་ལབ་པ་དང་ཁོང་ཁྲོ་གི་ངང་ནས་སྡང་བའི་ངང་ནས་ཚིག་ལབ་པ་དེ་གིས་ཆུ་ཁོ་རང་པད་ཆུ་བཙོག་པ་གིས་དེ་གཅིག་པོ་གཅིག་ཀྱང་བྱ་འགྲོ་གི་བ།
ཆུ་དྭངས་པོ་ཡིན། ཆུ་དྭངས་པོ་ནི། ང་ཚོ་མིག་གིས་མཐོང་ཡག་ཡོད་མ་རེད།

སྡུག་བསྔལ་བདག་ལ་སྨིན་སེམས་ཅན་ཀུན་གྱི་སྡུག་བསྔལ་བདག་ལ་སྨིན། བདག་གི་བདག་གི་དགེ་བས་དེ་ཀུན་བདེ་བར་ཤོག། འགྲོ་བའི་སྡུག་བསྔལ་གང་ཅིའང་རུང། དེ་ཀུན་བདག་ལ་སྨིན་གྱུར་ཅིག། བྱང་ཆུབ་སེམས་དཔའི་དགེ་འདུན་གྱིས་འགྲོ་བ་བདེ་ལ་སྤྱོད་པར་ཤོག། དེ་ལྟར་དེ་ནས་དེ་ལྟར་རུས་ཤིང་དང་བཅས་པ་གོམས་པར་བྱེད་པ་དེ་དག་སེམས་རུས་ཆེན་པོའི་སྒོ་ནས་གོམས་པར་བྱ་བ་ན་དེ་དག་རུས་ཤིང་དང་བཅས་པས་གོམས་པར་བྱ་དགོས་ཏེ།

བསྟན་མི་སྐྱོང་གཡོག་གཅིག་ཀྱང་མི་ཡོང། མདོ་བརྗོད་པ། རྡོ་ཆུང། རྡོ་ཆུང་རྦབ་ལ་བཏང་བ་ལྟར། རྡོ་ཆུང་རྦབ་ལ་བཏང་བ་ལྟར་འབྱོངས་ན་རེ་བ་གཅིག་གིས་མི་འོང། ཀོ་ཆུ་དྲོན་མོ་ལྟར་འཇམ་རྙོག་གེ་བ་གཅིག་གིས་ཀྱང་མི་འོང། དཀར་ན། དཀར་ན་ཞོ། དམར་ན་ཁྲག་ཟེར་བ་གཅིག་གིས་བསམ་པ་ཐམས་ཅད་ནས་འབད་ན་བསམ་པ་ཐམས་ཅད་ནས་འབད་ན། ལུག་ཁྲོད་ནས་བུང་གུ་ཐོན་པ་ལྟར་ལུག་ཁྲོད་ནས་བུང་གུ་ཐོན་པ་ལྟར་གནོད་པ་དང་སྡུག་བསྔལ་ཐམས་ཅད་ལས་གྲོལ་བར་འགྱུར་གྱི། འདི་རུང་འདི་རུང་ངམ་མི་རུང་བཏུབ་བམ་མི་བཏུབ་བྱའམ་མི་བྱ་སྙམ་དུ་འཁྲིག། འཁྲིག་ཆུམ་གྱིས་འཁྲིག་ཆུམ་གྱིས་ལུང་པ་བཀང་བས་མི་ཡོང་གསུངས། ཟེར། ད་ནི་མི་ཡོང་གསུངས། ཟེར། ད་ནི་བཀའ་གདམས་པའི་དགེ་བའི་བཤེས་གཉེན་གྱི་གསུང་བཞིན་དུ་དེ་བྱིན་ཏེ་ནུ།

གཏོང་ལེན་གཉིས་ཀྱི་སྒོ་ནས་བྱམས་སྙིང་རྗེ་སྦྱོང་བ་ཉིད་ལ། ལྷག་བསམ་རང་ཆས་སུ་ཡོད་པས་ཟུར་དུ་མ་མཛད་དོ། ད་བྱང་ཆུབ་ཀྱི་སེམས། བྱང་གཉིས་པ་བྱང་ཆུབ་དོན་གཉེར་གྱི་སེམས་སྦྱོང་སྐོར་ལ་སླེབས་སོང། ད་དེ་རིང་དེ་རུ་མེད་འགྲོ། ཆུ་ཚོད་དགའ་མོ་འདས་སོང།